རབ་གནས་ཆུ་ཡོས་ལོའི་བོད་ཟླ་དྲུག་པའི་ཚེས་དགུ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བདུན་པའི་ཚེས་ཉེར་བདུན། རེས་གཟའ་ཕུར་བུའི་སྔ་དྲོའི་ལས་རིམ་འདི་འགོ་འཛུགས་ཞུ་རྒྱུ་ཡིན། དེ་རིང་གི་ལས་རིམ་འདི་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བ་དང། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་གུས་པ་ཚེ་དབང་དངོས་གྲུབ་བཅས་ང་ཚོ་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལགས་མཛའ་བརྩེའི་འཚམས་འདྲི་ཞུས་པ་དང་སྦྲགས། ཐེངས་འདིའི་ལས་རིམ་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། ལ་དྭགས་སུ་གནས་སྡོད་གནང་མཁན་བོད་མི་རྣམས་ལ་བོད་ཀྱི་སྐད་ཡིག་སློབ་སྦྱོང་གནང་གལ་ཆེ་བ་ཡིན་པའི་སྐོར་བཀའ་བསྩལ་ཡོད་པའི་སྐོར། ལ་དྭགས་ནས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། ཡང་རྒྱ་ནག་གཞུང་གིས་རྒྱལ་ཁབ་ཀྱི་བདེ་འཇགས་ཀྱི་ཆེད་དུ། གསང་ཉུལ་ལ་འགོག་རྒོལ་ཟེར་བའི་ཁྲིམས་ཡིག་གཏན་འབེབས་བྱས་པ་དེ་ནི་དམར་ཤོག་གཞུང་གི་ཁེ་ཕན་ལ། གཙོ་བོ་དམིགས་ཡོད་པ་འབྲེལ་ཡོད་ཁྲིམས་དོན་ཉམས་ཞིབ་པས་འགྲེལ་བརྗོད་གནང་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་སེར་བྱེས་ཏྲེ་ཧོར་དགེ་བཤེས་ལྷ་རམས་པ་འཆི་མེད་ཚེ་རིང་ལགས་དགོངས་པ་རྫོགས་ཏེ་ཉིན་མོ་བཞིའི་རིང་ཐུགས་དམ་ལ་བཞུགས་ཡོད་པའི་སྐོར་རྒྱ་གར་ལྷོ་ཕྱོགས་ནས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང། ཡུ་རོབ་མཐུན་ཚོགས་ཀྱི་ལྟེ་གནས་སྦུར་སིལ་སི་ནང་བཅའ་བཞུགས་གནང་མཁན་སྐུ་ཚབ་དོན་གཅོད་དགེ་ཁང་རིག་འཛིན་ཆོས་སྒྲོན་ལགས་ཀྱིས། སྦུར་སིལ་སི་ཡི་ཤར་བིག་གི་རྫོང་དཔོན་ལྕམ་སི་སི་ལི་ཇུ་ཏྲོག་ནི་མཆོག་དང་མཇལ་འཕྲད་གནང་སྟེ། ད་ལྟའི་བོད་ནང་གི་ཛ་དྲག་གནས་སྟངས་སོགས་ཀྱི་སྐོར་ལ་སྙན་སེང་ཞུས་གནང་བ་སོགས་ཀྱི་སྐོར་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ལ་རྒྱ་ནག་གི་དཔལ་འབྱོར་འཕེལ་རྒྱས་དེ་ཉམས་རྒུད་དུ་འགྲོ་བའི་སེམས་འཚབ་ཡོད་པའི་ཁར། རྒྱ་ནག་གི་ཕྱི་སྲིད་བློན་ཆེན་ཆིན་ཀང་གློ་བུར་དུ་གནས་དབྱུང་བཏང་སྟེ་ཝང་ཡི་བསྐོ་བཞག་བྱས་པ་སོགས་རྒྱ་ནག་གི་འཐབ་ཇུས་ལ་འགྱུར་ལྡོག་གི་སྐོར་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་མི་རབས་གསར་པ་ཞེས་པའི་ལེ་ཚན་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། དེ་རིང་གི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང་ཐོག་མར་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། ལ་དྭགས་སུ་གནས་སྡོད་གནང་མཁན་བོད་མི་རྣམས་ལ་བོད་ཀྱི་སྐད་ཡིག་ལ་སློབ་སྦྱོང་བྱ་རྒྱུ་དེ་གལ་ཆེན་པོ་ཡིན་པའི་སྐོར་བཀའ་བསྩལ་གནང་འདུག་ཞིབ་གསལ། ལ་དྭགས་ནས་འདི་གའི་གསར་འགོད་པ་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་དྭགས་ས་གནས་སུ་དུས་ནམ་ཞིག་ཞབས་སོར་འཁོད་ཚེ་ས་གནས་སུ་གནས་སྡོད་ཀྱི་བོད་མི་རྣམས་ལ་ལོགས་སུ་བཀའ་སློབ་བསྩལ་སྲོལ་ཡོད་པ་བཞིན་དེ་རིང་ཕྱི་ཟླ་བདུན་པའི་ཚེས་ཉི་ཤུ་རྩ་དྲུག་ཉིན ྋགོང་ས་མཆོག་ལ་དྭགས་བོད་ཁྱིམ་གཡུ་ལོ་བཀོད་ལ་ཞབས་སོར་འཁོད་སྐབས་བོད་མི་རྣམས་ལ་བཀའ་སློབ་བསྩལ་བའི་ནང། དེང་སང་འཛམ་གླིང་ནང་ནང་ཆོས་འགྲེལ་བཤད་དེ་བོད་ཡིག་བརྒྱུད་རྒྱག་ཐུབ་ཀྱི་ཡོད་དུས་བོད་རིགས་གཞོན་སྐྱེས་ཀུན་ལ་བོད་ཡིག་སློབ་སྦྱོང་བྱེད་དགོས་རྒྱུའི་འོས་འགན་ཡོད་ཅེས་བཀའ་སློབ་བསྩལ་སོང། ང་རང་ཚོ་བོད་པའི་སྐད་ཡིག་དེ་གལ་ཆེན་པོ་ཞིག་རེད་ཤག། དེ་རིང་ཁ་སང་ཅིག་ནང་པའི་ལྟ་གྲུབ་ཀྱི་ཐོག་ལ་འགྲེལ་བཤད་རྒྱག་ཡག་གི་སྐད་ཡག་ཤོས་དེ་བོད་སྐད་རེད་ཤག། བྱས་ཙང་དེ་ཁྱེད་རང་ཚོ་སློབ་ཕྲུག་ཚང་མ་ལོག་གིས་དོ་སྣང་བྱས། བོད་པའི་སྐད་ཡིག་དེ་ཞེ་པོ་གལ་ཆེན་པོ་རེད་ཤག་ད་བོད་པའི་སྐད་ཡིག་དེ་སྔར་ཡོད་བསྡད་པའི་བཀའ་འགྱུར་བསྟན་འགྱུར་ནང་གི་སྐད་ཡིག་དེ་མ་འདང་བྱས་ཀྱི་ད་ད་རེས་ཁ་སང་ཚན་རིག་གི་སྐོར་ལ་ཡང་ཨ་ནི་མིང་ཚིག་གསར་པ་དེ་འདྲ་ཡོང་གི་ཡོད་རེད་དེ་ཚོའི་གྲས་ང་རང་ཚོས་ཡང་སྣོན་པ་རྒྱག་གི་རྒྱག་གི་བྱས་ནས་བྱེད་ཀྱི་ཡིན་ན་ཨེ་ནི་ཕན་ཐོགས་ཡོང་གི་རེད། ཨེ་ནི་མདོ་དོན་སྙིང་པོ་ང་རང་ཚོ་བོད་པ་ཅེས་དངོས་གནས་དྲང་གནས་ཀྱི་བྱེད་ཀྱི། རིག་གཞུང་གི་ཐོག་ནས་བསམ་བློ་རྒྱ་ཆེན་པོ་དང་གཏིང་ཟབ་པོ་ཡོད་བསྡད་པ་ཅིག་རེད་ཤག་དེ་ང་རང་ཚོ་ཚང་མ་ལོག་གིས་དོ་སྣང་བྱས། ཨེ་ནི་དེའི་རྩ་བ་རང་དེ་བོད་ཡིག་ཆགས་ཀྱི་ཡོད་རེད་བོད་ཡིག་ལ་དོ་སྣང་ཡག་པོ་བྱས། ཨེ་ནི་བོད་ཡིག་ནང་ལ་མ་འདང་བ་དེ་ཚོ་བྱས། ཡར་རྒྱས་ད་དུང་མུ་མཐུད་དུ་གཏོང་ཡག་དེ་འདྲས་ཁྱེད་རང་ཚོ་གཞོན་སྐྱེས་ཚོས་སེམས་ལ་ཉར་རོགས་བྱེད། གཞན། ཞུ་ཡ་དེ་ག་ཡིན། བཀྲ་ཤིས་བདེ་ལེགས་ཐུགས་རྗེ་ཆེ། འདིའི་ཐད་བོད་པའི་གཞོན་སྐྱེས་ཚེ་དབང་སྒྲོལ་དཀར་ལགས་ཀྱིས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། སེམས་ཤུགས་སྐྱེས་ག་རེ་ལབ་ན་ད་ལ་ད་ང་ཚོའི་དྲུང་ན་རང་ལུང་པ་ན་དེ་ཤོད་ར་ག་རེ་བྱེད་པ་ཡིན་ནའི་སུ་སུའི་གནས་བཀག་གཏོང་མི་ཡོད་མ་རེད་པ་དེ་ནས་བོད། སྙིང་རྗེ་བོད་ནང་ལ་སླེབས་རྒྱུ་འདི་ཚོ་སོ་སོ་བྱེད་དགོས་བསམ་བྱེད་ཐུབ་ཡོད་མ་རེད་ཨ་ནི་ང་རང་སྒེར་གྱི་ག་རེ་བསམ་གྱི་འདུག་ལབ་ན་ད་ར་ང་ཚོ་བོད་མི་བཙན་བྱོལ་ནང་རྒྱུ་ཚང་མ་ད་ང་རང་ཚོ་བོད་པའི་གི་ཨ་ནི་བོད་ནང་ཡོད་པའི་བོད་མི་གི་མགྲིན་ཚབ་རེད་བསམ་གྱི་འདུག་ར་ཨ་ནི་བྱས་ཙང་སོ་སོའི་ངོས་ནས་ད་སོ་སོའི་ངོས་ནས་རག་གང་ཐུབ་ཐུབ་གི་བོད་སྐད་གཙང་མ་རྒྱག་ཡ་དང་རོ་ཨ་ནི་ནང་ཆོས་སྦྱང་ཡ་དང་ནང་ཆོས་སྦྱང་ན་ད་དཔེ་ཆ་འདི་ཀློག་གི་མ་རེད་དེ་ཨ་ནི་ནམ་རྒྱུན་དུ་སོ་སོ་ཆོས་བྱས་ད་སེམས་པ་བཟང་པོ་བྱས་ད་གལ་ཆེན་པོ་མཐོང་གི་འདུག། ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ནང་ཆོས་དང་འབྲེལ་བཀའ་སློབ་སྩལ་བའི་ནང་བོད་ཀྱི་ནང་ཆོས་ལ་ཡིད་ཆེས་ཙམ་མ་ཡིན་པར་རིགས་པའི་དཔྱད་པ་བྱས་ནས་ངེས་པ་རྙེད་ཐུབ་ཀྱི་ཡོད་སྐོར་དང་ནུབ་ཕྱོགས་པའི་ཚན་རིག་པ་ཚོས་ཀྱང་དེར་ཐུགས་སྣང་ཆེན་པོ་གནང་གི་ཡོད་ཅེས་བཀའ་སྩལ་སོང།
ང་རང་ཚོ་སངས་རྒྱས་པའི་གཞུང་སྤྱི་དང་ལྷག་པར་དཔལ་ནཱ་ལེནྡྲའི་ཆོས་བརྒྱུད་འཛིན་མཁན་ཚོས་ཨེ་ནི་དཔྱད་པ་བྱེད་ཡ་དེ་བཅོམ་ལྡན་འདས་ཀྱི་བཀའ་ལ་ཡིན་ནའི་དཔྱད་པ་བྱེད་ཡ་བྱས་ཀྱི་གོ་ཡུ་འདུན་ས་ནས་གོ་རིགས་པས་བརྡར་ཤ་བྱེད་ཡ་དེ་ཞེ་པོ་ཅིག་གི་སྤུས་དག་པོ་རེད་ཤག།

དེ་ང་རང་ཚོ་ཚང་མ་ལོག་གིས་དོ་སྣང་བྱས། ཨེ། དོ་སྣང་བྱས་ཟེར་ཏེ་དད་པ་བྱས་ལ་སྐྱབས་སུ་མཆི་ཟེར་ཡག་དེ་གལ་ཆེ་ཞེ་པོ་ཅིག་མ་རེད། སློབ་སྦྱོང་བྱེད་ཡག་འདི་དཔེ་གལ་ཆེན་པོ་རེད། ཐེངས་འདིའི་བཀའ་ཆོས་སུ་བཅར་མཁན་བསོད་ནམས་གླིང་བོད་མི་གཞིས་ཆགས་ཀྱི་བོད་མི་ལོ་ན་རྒན་པ་ཁག་ཅིག་ལ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་མཇལ་རྒྱུ་བྱུང་བའི་ཚོར་བ་ག་འདྲ་བྱུང་མིན་ཐད་བཀའ་འདྲི་ཞུས་པ་དག་གསན་གནང་ཡོང་བ་ཞུ། ཐོག་མར་ལ་དྭགས་བསོད་ནམས་གླིང་བརྒྱ་ཤོག་དང་པོ་ནས་ཡིན་པ་ཚེ་རིང་ལྷ་མོ་ལགས་ཀྱིས།

དེ་རིང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་དྭགས་བོད་ཁྱིམ་གཡུ་ལོ་བཀོད་དུ་ཞབས་སོར་འཁོད་སྐབས་སྐུ་ཡི་བླ་གཟའམ་ལྷག་དཀར་ཡང་འཁེལ་གྱི་ཡོད་པས་བསོད་ནམས་གླིང་བོད་མི་གཞིས་སྤྱི་ལས་ཁུངས་ཀྱི་འགན་འཁུར་འོག་ཉིན་གང་ལྷག་དཀར་ཡང་སྲུང་བརྩི་ཞུས་གནང་སོང་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ལ་དྭགས་ས་གནས་གསར་འགོད་པ་འཕྲིན་ལས་ཆོས་སྒྲོན་གྱིས་སྙན་སྒྲོན་ཞུ་གི་ཡོད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། དེང་སྐབས་ནི་མདོ་སྨད་མཚོ་སྔོན་པོའི་འགྲམ་དུ་ཡུལ་སྐོར་སྤྲོ་འཆམ་པ་མང་པོ་དབྱར་ཁའི་དུས་ཚིགས་ལ་ཕེབས་ཀྱི་ཡོད་སྟབས། གསེར་ཆེན་རྫོང་ཅང་ཤིས་ཁུག་གྲོང་རྡལ་གྱི་རྨོག་རུ་སྡེ་བའི་བུད་མེད་ཁ་ཤས་ཀྱིས་མི་དམངས་འདུ་འཛོམས་ཀྱི་དུས་སྐབས་དང་བསྟུན་ནས། ཚོང་ཙག་ཙིག་རིགས་བཙོངས་ཏེ་འཚོ་བའི་ཁ་སྣོན་རེ་འཚོལ་བའི་སྐབས་ས་གནས་ཉེན་རྟོག་པས་དེ་ནི་ཁྲིམས་འགལ་ཡིན་ཚུལ་གྱིས་ན་གཞོན་ཞིག་གི་རླངས་འཁོར་ནས་ཚོང་རྫས་བཞག་པ་དེ་གཞུང་བཞེས་གཏོང་རྩིས་བྱེད་པའི་སྐབས་ས་གནས་ཡུལ་མི་དང་ཉེན་རྟོག་པའི་དབར་ཁ་རྩོད་ཤོར་བའི་སྐོར་གྱི་བརྙན་ཐུང་ཞིག་སྤྱི་ཚོགས་དྲ་ལམ་ཁག་ཏུ་ཁྱབ་ཡོད་པ་དང། བརྙན་ཐུང་དེའི་ནང་རྒྱ་ཡིག་ནང་གསལ་ཅན་ཅེ་ཏི་ཞེས་བྲིས་པའི་ཉེན་རྟོག་པ་ཁ་ཤས་དང་རླངས་འཁོར་མདུན་དུ་རང་གི་ཚོང་ཟོག་གཞུང་བཞེས་གཏོང་རྩིས་ཀྱི་བཀག་འགོག་བྱེད་མཁན་བུད་མེད་ན་གཞོན་དང

ས་གནས་གཞན་པ་ནས་ཡོང་བའི་མི་ཚོས་ཀྱང་ཚོང་ལས་ཆེད་གཉེར་ཆོག་ལ། ཁྱེད་ཚོ་གཞུང་གི་ཚོང་ལས་ཁང་ནས་ཀྱང་ཚོང་ལས་གཉེར་ཆོག་ན་ང་ཚོ་ས་གནས་ཀྱི་མང་ཚོགས་ཀྱིས་སོ་སོའི་ཁ་གསོ་ཐབས་ཀྱི་དངུལ་གང་ཡང་བཙལ་མི་ཆོག་པ་དེ་ཅི་ཡིན་ནམ་ཞེས་སྡུག་སྐད་འདོན་གྱིན་འདུག་ཡང་བརྙན་ཐུང་དེའི་ནང་ཡོད་པའི་བུད་མེད་ཉེན་རྟོག་པ་ཞིག་གིས་བཙན་སྐུལ་བྱེད་དུས་བུད་མེད་གཞན་ཞིག་གིས་སོ་སོའི་མི་རིགས་ལ་རྫིག་རྫིག་བྱེད་པ་ལས་གཞན་ལ་གང་ཡང་ལབ་ཐུབ་ཀྱི་མ་རེད་ཅེས་གསུངས་བཞག། གང་ལྟར་ཕན་ཚུན་དབར་དུས་ཡུན་གང་ཙམ་རིང་ཁ་རྩོད་བྱས་པའི་རྗེས་སུ། རླངས་འཁོར་གྱི་ཐོག་མགོ་རྡུང་མཁན་གྱི་ན་གཞོན་དེ་དང། གཞན་བྱིས་པ་ཞིག་པང་དུ་བཟུང་བའི་ན་གཞོན་ཞིག་ཉེན་རྟོག་པའི་རླངས་འཁོར་ནང་ལ་བཅུག་གྲབས་བྱེད་དུས། བུད་མེད་རྒན་མོ་ཞིག་གིས་རླངས་འཁོར་འོག་ཏུ་འཛུལ་ནས། དེས་ངའི་བུ་གཅིག་པུ་དེ་འཛིན་བཟུང་བྱས་སོང་ཞེས་ངུ་འབོད་བྱེད་བཞིན་ཡོད་འདུག་དེ་བཞིན་བུད་མེད་གཞན་ཞིག་གིས་སྣང་ཚུལ་འདི་ནི་མི་རིགས་དབར་དབྱེ་འབྱེད་དང་མཐོང་ཆུང་རེད་ཅེས་བརྗོད་བཞག་དེ་བཞིན་གསེར་ཆེན་རྫོང་སྤྱི་བདེ་ལས་ཁུངས་ཀྱིས་ཕྱི་ཟླ་བདུན་པའི་ཚེས་ཉེར་གསུམ་ཉིན་གསལ་བསྒྲགས་ཤིག་སྤེལ་ཏེ་ཕྱི་ཟླ་བདུན་པའི་ཚེས་ཉི་ཤུ་ཉིན་གསེར་ཆེན་རྫོང། ཅང་ཤིས་ཁུག་གྲོང་རྡལ་གྱི་སྲིད་གཞུང་དང། གསེར་ཆེན་རྫོང། ཕྱོགས་བསྡུས་ཁྲིམས་འཛིན། སྡེ་ཁག་སོགས་མཉམ་འབྲེལ་གྱི་ཐོག་ནས་ཅང་ཤིས་ཁུག་རྨོག་རུ་སྡེ་བའི་མཐའ་སྐོར་དུ་ཡུལ་སྐོར་སྤྲོ་འཆམ་གྱི་སྣང་ཚུལ་མི་ལེགས་པར། རྡུང་རྡེག་དུས་སུ། ཁྲིམས་འགལ་གྱི་རྟ་ཞོན་ནས་རོལ་རྩེད་བྱས་ནས་ཡུལ་སྐོར་སྤྲོ་འཆམ་པའི་ལག་ནས། སྒོར་མོ་བླངས་ཏེ་ཡུལ་སྐོར་སྤྲོ་འཆམ་པར་གནོད་སྐྱོན་བཟོས་ཚུལ་སོགས་བཀོད་དེ་བུད་མེད་དེ་དག་གིས་ཁྲིམས་ལ་མ་བརྩིས་པར་རང་སྲོག་གཅོད་པ་སོགས་ཀྱི་ལམ་ནས་ཉེན་རྟོག་པར་འཇིགས་སྐུལ་བྱས་ཚུལ་དང་དེ་བཞིན་བརྙན་ཐུང་དེ་དག་སྐད་འཕྲིན་སོགས་སུ་སྤེལ་ཏེ་སྤྱི་ཚོགས་ཐོག་ཤུགས་རྐྱེན་ངན་པ་བཞག་ཚུལ་གྱིས་བུད་མེད་ཁ་ཤས་བཀག་ཉར་དང་ཁ་ཤས་ནས་དངུལ་གྱི་ཆད་པ་བཅད་ཡོད་པ་བཀོད་འདུག་ད་ལྟ་ཨ་མི་རི་ཀའི་ནང་ལ་གནས་སྡོད་གནང་མཁན་བོད་མི་མང་སྤྱི་འཐུས་ཟུར་པ་རྨོག་རུ་བསྟན་པ་ལགས་ནས་ཁོང་གི་ཕ་ཡུལ་ནང་ལ་གནས་ཚུལ་འདིའི་རིགས་བྱུང་བ་ཐེངས་དང་པོ་མིན་པ་དང། སྤྱི་བཏང་ས་གནས་མང་ཚོགས་ཀྱིས་རང་གི་ཁ་གསོ་ཐབས་ཆེད། མི་མང་འཛོམས་ས་ནས་དངུལ་ཏོག་ཙམ་བཙལ་བ་དེས་བདེ་འཇགས་ལ་གནོད་ཀྱི་མེད་ལ་ཁོར་ཡུག་ལ་ཡང་གནོད་ཚབས་གང་ཡང་མེད། ཡིན་ན་ཡང་གཞུང་གིས་སྔོན་ལ་བརྡ་གང་ཡང་མ་བརྒྱབ་པར་མང་ཚོགས་ལ་བཙན་པོ་དབང་ཡོད་བྱེད་ཀྱི་ཡོད་པ་གསུངས་བཞག། དེ་བཞིན་བོད་གནས་ཉམས་ཞིབ་ཁང་གི་ཉམས་ཞིབ་པ་པད་མ་རྒྱལ་ལགས་ནས་ཀྱང་ཉེ་ཆར་བྱུང་བའི་གནས་ཚུལ་འདི་ནི་བོད་ནང་ས་ཁུལ་མང་པོར་བྱུང་བཞིན་པའི་མང་ཚོགས་ཀྱི་འཚོ་གནས་དང་འབྲེལ་བའི་དཀའ་ངལ་དང་རྒྱ་ནག་གིས་བོད་ནང་འཛུགས་སྐྲུན་དང་དཔལ་འབྱོར་ཡར་རྒྱས་བཏང་བཞིན་པའི་འུར་སྒྲོག་དང་འགལ་ཟླར་གྱུར་བའི་གནད་དོན་གལ་ཆེན་པོ་ཞིག་ལ་ངོས་འཛིན་གནང་གི་ཡོད་ཅེས་གསུངས་བཞག་ཡང་གནས་ཚུལ་གཞན་ཞིག་ནང་རྒྱ་ནག་གཞུང་གི་དཔོན་རིགས་ཚོས་བོད་མི་དང་ཤར་ཏུར་ཀི་སྟན་གྱི་ཡུ་གུར་མི་རིགས་ཚོའི་ཆོས་དད་རང་དབང་ལ་རྩིས་མེད་རྡོག་རོལ་ཚབས་ཆེ་བཏང་ནས་ཆོས་ཕྱོགས་ཀྱི་བྱེད་སྒོ་ཁག་ལ་དམ་དྲག་བྱེད་བཞིན་པའི་གནས་ཚུལ་འདུག་དེ་ཡང Tibet's Right Collective ཞེས་རྒྱ་གར་གྱི་རྒྱལ་ས་ལྡི་ལི་ནང་ལ་རྟེན་གཞི་བྱས་པའི་བོད་ཀྱི་ཐོབ་ཐང་ཞིབ་འཇུག་ཚོགས་པས་ཕྱི་ཚེས་ཉི་ཤུ་རྩ་ལྔ་ཉིན་གནས་ཚུལ་སྤེལ་དོན་ལྟར་ན། རྒྱ་ནག་གཞུང་གིས་བོད་མི་དང་ཤར་ཏུར་ཀི་སྟན་གྱི་ཨུ་གུར་མི་རིགས་ཚོའི་ཆོས་དད་རང་དབང་ལ་རྩིས་མེད་རྡོག་རོལ་གཏོང་བཞིན་པ་དང། ཞོར་དུ་རང་གི་དྲིལ་བསྒྲགས་ཀྱི་ཆེད་དུ་ཤར་ཏུར་ཀི་སྟན་དང་བོད་ནང་གི་གནས་ཆེན་ཁག་ལ་ཡུལ་སྐོར་བ་མང་པོ་བཏང་ནས་བེད་སྤྱོད་ལོག་པ་བཏང་བཞིན་པའི་གནས་ཚུལ་འདུག་གནས་ཚུལ་ནང་དཔེར་ན་ཤར་ཏུར་ཀི་སྟན་གྱི་ཨིཏ་ཀ་ཞེས་པའི་ཕྱག་འཚལ་སའི་ལྷ་ཁང་དེ་ནི་ཨུ་གུར་ཁ་ཆེའི་མི་རིགས་རྣམས་ཀྱིས་ཆོས་བྱེད་སའི་ས་གནས་གལ་ཆེ་ཞིག་ཡིན་པ་དེ་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོ་ནས་བཟུང་རྒྱ་ནག་གཞུང་གིས་ས་གནས་དེའི་ཆོས་ཕྱོགས་དང་རིག་གཞུང་གི་ཐོག་དྲག་གནོན་གྱི་ལས་འགུལ་སྤེལ་བའི་སྐབས་ཕྱག་འཚལ་སའི་ལྷ་ཁང་དེ་སྒོ་བརྒྱབ་ཡོད་པ་རེད། ཡུ་གུར་གྱི་འགྲོ་བ་མིའི་ཐོབ་ཐང་ཚོགས་པ་ཁག་གིས་བཤད་པ་ལྟར་ན། ཤར་ཏུར་ཀི་སྟན་ནང་གི་ཁ་ཆེའི་ཕྱག་འཚལ་སའི་ལྷ་ཁང་ཆིག་ཁྲི་དྲུག་སྟོང་ལྷག། ཕྱི་ལོ་ཉིས་སྟོང་བཅུ་བདུན་ལོ་ནས་བཟུང་སྒོ་བརྒྱབ་ཟིན་པ་དང། མང་པོ་ཞིག་གཏོར་བཤིག་བཏང་ཡོད་པའི་སྐོར་གསུངས་འདུག་ཡིན་ན་ཡང་ད་ཆ་རྒྱ་ནག་གཞུང་གིས། རིག་གཞུང་གི་ཤུལ་ལྷག་དེ་དག་སྲུང་སྐྱོབ་བྱེད་ཀྱི་ཡོད་ཁུལ་བརྗོད་དེ། དེ་དག་ནང་ཡུལ་སྐོར་སྤྲོ་འཆམ་པ་ཡོང་ཐབས་དང་དྲིལ་བསྒྲགས་བྱེད་བཞིན་ཡོད་འདུག་དེ་དང་ཕྱོགས་མཚུངས་ལས་འགུལ་བོད་ནང་དུ་ཡང་སྤེལ་གྱི་ཡོད་པ་དཔེར་ན། རྒྱ་ནག་གཞུང་གི་དཔོན་རིགས་ཚོས་བླ་རུང་སྒར་དང་བོད་ཀྱི་རྒྱལ་ས་ལྷ་སར་ཡོད་པའི་ཇོ་ཁང་ནང། བོད་མི་གནས་མཇལ་བར་ཕེབས་མཁན་ཚོ་ལས་རྒྱ་མི་ཡུལ་སྐོར་སྤྲོ་འཆམ་པ་གཏོང་རྒྱུར་དགའ་མོས་ཆེ་བ་བྱས་ནས་བོད་མིའི་ཆོས་དད་རང་དབང་ལ་རྩིས་མེད་རྡོག་རོལ་གཏོང་བཞིན་པའི་གནས་ཚུལ་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། མ་སུ་རི་བོད་ཁྱིམ་སློབ་གྲྭའི་སྤྱི་ཁྱབ་དྲུང་ཆེ་བསྟན་འཛིན་ཕྱོགས་གླང་ལགས་ཨ་མི་རི་ཀའི་ནང་ལ་སྐོར་སྐྱོད་གནང་མུས་ལ། ཨ་རིའི་ཡུ་ཊ་མངའ་སྡེའི་ནང་དུ་ཡོད་པའི Wasatch Academy ཞེས་པའི་སྙན་གྲགས་ཆེ་བའི་སྒེར་གྱི་གཞི་རིམ་སློབ་གྲྭའི་ནང་གཟིགས་སྐོར་དུ་ཕེབས་ནས་སློབ་གྲྭའི་སློབ་སྤྱི་མཆོག་ལ་མ་སུ་རི་བོད་ཁྱིམ་སྐོར་སྙན་སེང་ཞུས་པ་སོགས་འབྲེལ་བ་གང་ལེགས་བྱུང་བཞག Wasatch Academy སློབ་གྲྭ་དང་བོད་མིའི་དབར་འབྲེལ་བ་ཐོག་མ་དེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་གོ་བརྒྱད་ནང་མ་སུ་རི་བོད་ཁྱིམ་དྲུང་ཆེ་ཟུར་པ་ཕྱག་མཛོད་ཚང་སྲས་མོ་མཁའ་འགྲོ་ལགས་དང། སློབ་གྲྭ་དེའི་སློབ་སྤྱིའི་དབར་འབྲེལ་བ་བྱུང་ནས། སློབ་གྲྭ་དེས་རྒྱ་གར་དང་བལ་ཡུལ་ནས་ལོ་གསུམ་རེའི་མཚམས། འཛིན་རིམ་བརྒྱད་པ་ཐོན་པའི་བོད་པའི་སློབ་ཕྲུག་གཉིས་རེ་སློབ་ཡོན་སྤྲོད་མི་དགོས་པའི་ཐོག་ནས་ལེན་རྒྱུའི་ཞལ་བཞེས་གནང་འདུག་ལ། སྐབས་དེ་དུས་ཀྱི་ཤེས་རིག་བཀའ་བློན་རིན་ཆེན་མཁའ་འགྲོ་མཆོག་ཨ་རིའི་ནང་དུ་གཟིགས་སྐོར་དུ་ཕེབས་པའི་ཞོར་དུ་སློབ་གྲྭ་དེའི་ནང་དུའང་གཟིགས་སྐོར་དུ་ཕེབས་ནས་སློབ་ཕྲུག་གཉིས་རེ་ལེན་རྒྱུའི་ཞལ་བཞེས་དེ་ལག་ལེན་འཁེལ་བ་བྱུང་བཞག་རྒྱ་གར་ནང་གི་བོད་པའི་སློབ་གྲྭ་ཁག་ནས་སློབ་ཕྲུག་དྲག་འདེམས་གནང་ཕྱོགས་ཀྱི་ཐད་ཡུ་ཊ་མངའ་སྡེའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་བློ་བཟང་ཚེ་རིང་ལགས་ཀྱིས་འགྲེལ་བརྗོད་གནང་དོན་ལ། ང་ཚོ་ཤེས་རིག་གིས་ཕ་གི་ལ་ཡ་ད་བོད་པའི་སློབ་གྲྭ་ཡོངས་རྫོགས་ནས་ཨ་ནི་ཡིག་ཚད་ཡིག་རྒྱུགས་བཏང་དེ་ནས་ཨ་ནི་དྷ་རམ་ས་ལ་བྱས་ནས་བསྐྱར་དུ་ཡིག་རྒྱུགས་བཏང་བྱས་ནས་ཨ་ནི top ལེན་མཁན་གཉིས། འཛིན་གྲྭ་བརྒྱད་པ་ནས་ཚུར་ཡོང་བྱས་ནས་ཨ་ནི་དགུ་པ་བཅུ་པ་བཅུ་གཅིག་བཅུ་གཉིས་དེ་སློབ་གྲྭ་དེ high school མ་ཐོན་བར་དུ boarding school ནང་ལ་དུ་ཉར་གྱི་ཡོད་རེད། ད་ལྟ་བར་དུ་ལ་ད་ལོ་མང་པོ་ཅིག་དུ་རོགས་རམ་དུ་གནང་བསྡད་ཡོད་རེད་སྤྱི་བཏང་གི་སློབ་སློབ་ཡོན་སྤྲད་པ་ཞུ་ན་དེ་བེད་མི་སྲིད་གོང་ཆུང་པ་རེ་སྟོང་ཕྲག་བདུན་ཅུ་ལྷག་དེ་འདྲ་གནས་ཀྱི་ཡོད་རེད་ལོ་ལ་ཡ་ཆ། ད་བར Wasatch Academy སློབ་གྲྭ་ནས་བོད་པའི་སློབ་ཕྲུག་མང་པོ་ཞིག་ལ་སློབ་ཡོན་གནང་བ་ཚང་མ་སློབ་སྦྱོང་དང་སྤྱོད་ལམ་གང་ཅིའི་ཐོག་ནས་མིག་དཔེར་འོས་པ་ཤ་སྟག་བྱུང་འདུག་ལ། སློབ་གྲྭའི་དགེ་རྒན་དང་སློབ་སྤྱི་སོགས་ཚང་མས་ཧ་ཅང་དགའ་མོས་གནང་གི་ཡོད་ལུགས། མ་སུ་རི་བོད་ཁྱིམ་གྱི་དྲུང་ཆེ་ཟུར་པ་ཕྱག་མཛོད་ཚང་སྲས་མོ་མཁའ་འགྲོ་ལགས་ཀྱིས་ཞལ་པར་ཐོག་འགྲེལ་བརྗོད་གནང་བྱུང། ད་ལྟ་བར་དུ་སྤུ་གུ་བཏང་གནང་བ་དེ་ཚོ་གང་ག་ད། སྤྱོད་ལམ་དང། སློབ་སྦྱོང་གི་གནས་ཚད་དང་གང་ག་དཔེ་ཡག་པོ་འདུག། དེ་ཚོ་གང་ག་ཨ་ནི་ད་ལྟ་བར་དུ College ནང་ལ་ཕྱིན་ཡོད་རེད། ཁ་སང་རང་ང་ཚོ་མ་གི་མར་བཅར་དུས། སྐུ་ངོ་བསྟན་འཛིན་ཆོན་ལགས་མཉམ་དུ་བཅར་དུས་ཁོང་ཚོས་གསུངས། བོད་པའི་སྤུ་གུས་ང་ཚོ་ལ་ཞེ་པོ་ཅིག་ཕན་སོང། བོད་པའི་སྤུ་གུ་ཡོང་ནས་ང་ཚོའི་སྤུ་གུ་དང་དགེ་རྒན་དང་སྤྱི་བཏང་གི་བྱེད་སྟངས་གང་གའི་ཐོག་ལ་ཞེ་དྲག་ཕན་ཐོགས་སོང་ཨ་ནི་ཁོང་ཚོའི་ཁོང་ཚོའི་སྡོད་སྟངས་དེ་སློབ་སྦྱོང་བྱེད་སྟངས་དེ Discipline དེ་བོད་པའི་གོམས་གཤིས་ཁོ་རང་དཔེ་གཙང་མ་དེ་དཔེ་ང་ཚོའི་སྤུ་གུ་ཚོར་ཕན་ཐོགས་སོང་ཞེས་བཀའ་གནང་ནས་ཞེ་དྲག་བསྟོད་བསྔགས་བཏང་གནང་གི། སྔོན་མ་དང་པོ་ཡོང་མཁན་དེ་གཅིག་ཨོ་རི་ས་དང་གཅིག་ཧུན་སུར་གཞིས་ཆགས་ནས་རེད།
ཡང་རིང་མིན་ལོ་རྗེས་མ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སློབ་འཇུག་ཆེད་རྒྱ་གར་ནས་བོད་ཕྲུག་འཛིན་རིམ་བརྒྱད་པ་ཐོན་པ་གཉིས་ཚུད་རྒྱུགས་དབྱིན་ཇི་དང་བོད་ཡིག་ཨང་རྩིས་ཀྱི་ཡིག་ཚད་བཏང་ནས་དྲག་འདེམས་གནང་རྒྱུའི་འཆར་གཞི་ཡོད་འདུག་ཡང་གནས་ཚུལ་གཞན་ཞིག་ནང། རྒྱ་ནག་གི་བྱང་ཕྱོགས་གྲོང་ཁྱེར་ཤི་ཧན་ནང། ཕྱི་ནས་སློབ་འཇུག་བྱ་མཁན་ཧ་ཅང་མང་པོ་སླེབས་པའི་རྐྱེན་གྱིས་གྲོང་ཁྱེར་དེའི་ནང་གི་སློབ་ཕྲུག་ཚོ་སློབ་གྲྭར་ཚུད་རྒྱུ་ཁག་པོ་ཆགས་པར་བརྟེན། གྲོང་ཁྱེར་དེའི་མི་མང་སྟོང་ཕྲག་མང་པོ་སྲང་ལམ་ནང་ཐོན་ནས་གཞུང་ལས་ཁུངས་མང་པོའི་མདུན་ངོ་རྒོལ་ཤུགས་ཆེ་བྱས་པ་དང། ཉེན་རྟོག་པས་སློབ་འཇུག་བྱ་ཕྱོགས་ཀྱི་ཐད་ལ་མགོ་སྐོར་གཏོང་མཁན་གྱི་མི་ཉུང་མཐར་བཅུ་འཛིན་བཟུང་བྱས་པ་དང་དེ་བཞིན་ཤེས་ཡོན་ཞབས་ཞུའི་ཚོགས་པ་མང་པོར་ཡང་དྲི་ཞིབ་བྱ་བཞིན་པའི་གནས་ཚུལ་ཐོན་ཞག་དེ་ཡང་ཕྱི་ཟླ་བདུན་པའི་ཚེས་ཉེར་གཅིག་ཉིན་འབྲིང་རིམ་སློབ་གྲྭའི་སློབ་ཕྲུག་གི་ཕ་མ་སྟོང་ཕྲག་མང་པོ་གཞུང་གི་ལས་ཁུངས་ཁག་གི་མདུན་དུ་འཛོམས་ནས་ཤིས་ཨན་གྲོང་ཁྱེར་གྱི་སློབ་ཕྲུག་རྣམས་སློབ་གྲྭར་བཅུག་དགོས་ཞེས་པའི་སྐད་འབོད་བརྒྱབ་བཞིན་ངོ་རྒོལ་བྱས་པའི་ཐོག་རྒྱ་ནག་དབུས་ཀྱི་ཞིང་ཆེན་ཧའེ་ནན་ནས་སློབ་ཕྲུག་སྟོང་ཕྲག་མང་པོ་སྡེབ་གཅིག་ལ་ཚུད་རྒྱུགས་གཏོང་ཆེད་གྲོང་ཁྱེར་ནང་སླེབས་པར་བརྟེན། དུས་རྒྱུན་འཛིན་རིམ་གོང་མར་ཚུད་པའི་བརྒྱ་ཆ་ཡང་ཡར་སྤར་ནས་གྲོང་ཁྱེར་དེའི་སློབ་ཕྲུག་མང་པོ་གཞི་རིམ་གོང་མར་ཚུད་རྒྱུ་ཁག་པོ་བཟོས་པའི་སྡུག་སྐད་བརྒྱབ་ནས་གྲོང་ཁྱེར་སྲིད་གཞུང་ལ་ངོ་རྒོལ་བྱས་བཞག་ངོ་རྒོལ་གྱི་ལས་འགུལ་ནང་ལ་མཉམ་ཞུགས་བྱ་མཁན་ཕ་མ་ཁག་ཅིག་གིས་པུས་མོ་ས་ལ་བཙུགས་ནས་གཞུང་གི་བྱ་ཕྱོགས་ལ་འདོད་བློ་མ་ཁེངས་པའི་སྐོར་བཤད་པ་དང་ཁག་ཅིག་ནས་རྒྱལ་ཞེན་གྱི་གཞས་བཏང་ནས་རྒྱ་ནག་དམར་ཤོག་ཚོགས་པར་ངོ་རྒོལ་མེད་ཀྱང་སློབ་འཇུག་གི་སྲིད་ཇུས་བྱེ་བྲག་པ་འདིའི་ཐད་ངོ་རྒོལ་ཡོད་པའི་རྣམ་འགྱུར་བསྟན་བཞག་གྲོང་སྡེ་ལས་ཁུངས་ནས་གནས་ཚུལ་འདིའི་ཐད་ལ་དྲི་ཞིབ་མཐིལ་ཕྱིན་པ་བྱ་རྒྱུའི་ཁས་ལེན་བྱས་པའི་ཐོག་ངོ་རྒོལ་བྱ་མཁན་ཕ་མ་ཚོས་ཀྱང་ཕྱི་ཚེས་ཉི་ཤུ་གཉིས་ཉིན་ངོ་རྒོལ་བྱ་མཚམས་བཞག་ནས་རང་ཁྱིམ་དུ་ལོག་བཞག་ཉེན་རྟོག་པས་ཕྲུ་གུའི་ཕ་མ་གཉིས་ཡང་འཛིན་བཟུང་བྱས་འདུག་ཐེངས་འདིའི་གནས་ཚུལ་བྱུང་རྐྱེན་ནི། གཞི་རིམ་གོང་མའི་སློབ་འཇུག་ཆེད་ཤིས་ཨན་གྲོང་ཁྱེར་གྱི་འབྲིང་རིམ་སློབ་གྲྭའི་ནང་འགྲོ་མྱོང་མེད་པའི་ཧའེ་ནན་ཞིང་ཆེན་གྱི་སློབ་ཕྲུག་འོས་མི་ཁྲི་བཞི་ནས་འབུམ་གཅིག་ཙམ་བསླེབས་པའི་གནས་ཚུལ་ཐོན་པའི་རྗེས། ཤིས་ཨན་གྲོང་ཁྱེར་གྱི་ཕ་མ་ཚོས་ངོ་རྒོལ་གྱི་ལས་འགུལ་སྤེལ་བ་ཞིག་ཡིན་འདུག། དེ་ནས་རྒྱ་ནག་གཞུང་གིས་རྒྱལ་ཁབ་བདེ་འཇགས་ཀྱི་ཆེད་དུ་གསང་མྱུལ་ལ་འགོག་རྒོལ་ཟེར་བའི་ཁྲིམས་ཡིག་གཏན་འབེབས་བྱས་པ་དེ་ནི། དམར་ཤོག་གཞུང་གི་ཁེ་ཕན་ལ་གཙོ་བོ་དམིགས་ཡོད་པ། འབྲེལ་ཡོད་ཁྲིམས་དོན་ཉམས་ཞིབ་པས་འགྲེལ་བརྗོད་གནང་གི་ཡོད་པའི་སྐོར་ལ་བཞུགས་སྒར་རྡ་རམ་ས་ལ་ནས་འདི་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
སྐབས་བཅུ་བཞི་པའི་རྒྱ་ནག་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་གྱི་རྒྱུན་ལས་ཨུ་ཡོན་ལྷན་ཁང་ཟེར་བས་གསང་ཉུལ་ལ་ངོ་རྒོལ་གྱི་བཅའ་ཁྲིམས་བསྐྱར་བཅོས་ཟེར་བའི་ལེའུ་དྲུག་ཅན་གྱི་ཁྲིམས་ཡིག་ཅིག་གཏན་འབེབས་ཀྱིས་ཉེ་ལམ་སྤྱི་ཟླ་བདུན་པ་ཤར་མ་ཐག་ཏུ་དངོས་སུ་ལག་བསྟར་བྱས་འདུག་པས་ན། རྒྱལ་ཁབ་ཀྱི་བདེ་འཇགས་སྲུང་སྐྱོབ་ཆེད་དུ་གསང་ཉུལ་གྱི་བྱ་སྤྱོད་ལ་དོགས་ཟོན་དང་བཀག་འགོག་ཆད་གཅོད་བྱེད་རྒྱུ་ཡིན་པ་བསྒྲགས་འདུག། དེའི་ཐད་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཁྲིམས་དོན་ཉམས་ཞིབ་པ་ཕུར་བུ་སྒྲོལ་མ་ལགས་ཀྱིས། ཁྲིམས་ཡིག་འདི་ནི་རྒྱ་ནག་དམར་ཤོག་ཚོགས་པའི་དབང་ཆ་གཅིག་སྡུད་རིང་ལུགས་ཀྱི་ནུས་ཤུགས་སྲ་བརྟན་གཏོང་ཐབས་ཤིག་ཡིན་པ་མ་ཟད་དམར་ཤོག་གི་ཁེ་ཕན་ལ་གཙོ་བོ་དམིགས་པ་ཞིག་ཡིན་པ་འགྲེལ་བརྗོད་གནང་གི་འདུག། ད་སྤྱིར་བཏང་ནས་རྒྱ་ནག་གི་ཁྲིམས་གསར་བཅོས་བཏང་ནས་ཁོ་རང་ཚོས་རྒྱལ་སྤྱི་ལ་ཁ་ལ་སྡོད་ལ་ན་ཁོ་རང་ཚོ་མི་མང་གི་བདེ་འཇགས་ཆེད་དུ་ཡིན་ལ་ལ་དོད་རེད་ཡིན་ནའི། འདུ་བྱེད་ནས་ང་ཚོ་ཏུ་སྟག་ཡག་པོ་ཞིག་བཏང་ད་དེ་དམར་ཤོག་གི་ཁེ་ཕན་རང་ཆེད་དུ་རེད་ཞོད་ཡིན། སྤྱིར་བཏང་འདི་གང་ཡིན་ལབ་ན་སྤྱིར་བཏང་ནི་ད་རྒྱ་ནག་དང་ད་ང་ཚོའི་རྒྱལ་ཁབ་གཞན་པ་ཅིག་གླེང་བ་ཡིན་ན་ཨ་རིའི་འགྲོ་སྟོབས་ཤུགས་རྒྱལ་ཁབ་ཅིག་གླེང་པ་ཆགས་ན་ཁོ་གཉིས་བར་དུ་ལྟ་བ་ཡིན་ན་རྒྱ་ནག་གི་ད་རྒྱལ་ཁབ་བདེ་འཇགས་ལ་ཡོད་ཅེས་གོ་དོན་འཇོག་རག་འདི་ང་ཚོ་ཨ་རིའི་གི་རྒྱལ་ཁབ་དེ་རྒྱལ་ཁབ་གི་བདེ་འཇགས་ལ་ཡོད་པ་ལ་ཁྱད་པར་ཞེ་པོ་ཡོད་རེད་ཞུ་ཡ་ཡིན་ཨ་རིའི་འགྲོ་ཆགས་སོང་ན་རྒྱལ་ཁབ་གི་བདེ་འཇགས་ལ་ད་དངོས་གནས་གི་རྒྱལ་ཁབ་བདེ་འཇགས་ད་རྒྱལ་ཁབ་གི་བདེ་འཇགས་ལ་དེ་མི་མང་གི་བདེ་འཇགས་རང་བྱེད་དུ་འགྲོ་རྒྱུ་རེད་དཔེར་མི་མང་ལ་ནི་ད public ལ་ཡོད་རག་ད་མི་མང་གི་བདེ་འཇགས་དཔེར་བྱས་ན་ཨ་རིའི་འགྲོ་ཆགས་ཟེར་ན་ད་ཅིག་ཁོང་ཚོས་ཀྱི་ཁྲིམས་རོགས་ཀྱི་བཟོ་བཅོས་རོགས་བཏང་ཡོད་ན་ད་འདི་ག་མི་མང་གི་ད་མུ་མཐུད་མེད་པ་ན་ཁོང་ཚོ་ངོ་རྒོལ་རྒྱལ་ལ་སོགས་པ་ད་མི་མང་གི་འདི་ག་བསམ་ཚུལ་བཤད་ན། རྒྱ་ནག་ནང་བཞིན་རྦད་ཁོ་རང་དུ་བླུག་ཆེད་གར་སོང་ཆ་མེད་བཏང་ཡ་རོགས་ད་མི་ནང་མི་དེ་ཚོ་བསད་ཡ་ལ་སོགས་པ་ད་ནི་མི་དེ་ཁོ་རང་རྦད་གར་སོང་ཆ་མེད་དེ་འདྲས་ཀྱི་འདི་ད་ལྟ་བ་དོག་ཡོད་མ་རེད་གང་ཡིན་ན་ད་འདི་ལ་ཧ་ལོ་བ་ལ་ན་ང་ཚོ་མི་མང་གི་བདེ་འཇགས་ན་འདུག་བཞིན་ལབ་པ་རེད། རྒྱ་ནག་གཞུང་གི་གསང་མྱུལ་ལ་ངོ་རྒོལ་བཅའ་ཁྲིམས་ཟེར་བ་དེ་ཡི་ལེའུ་དང་པོ་ཡི་དོན་ཚན་བཞི་པའི་ནང་གསེས་གསུམ་པའི་ནང་ཕྱི་རྒྱལ་གྱི་ལས་ཁུངས་དང་རྩ་འཛུགས། མི་སྒེར་བཅས་ཀྱིས་ངན་འབྲེལ་གྱིས་གསང་མྱུལ་གྱི་བྱ་སྤྱོད་སྤེལ་ཏེ་རྒྱལ་ཁབ་ཀྱི་གསང་བ་ཕྱིར་བསྒྲགས་བྱས་པ་དང་མི་གཞན་ལ་ངན་སྐུལ་དང་རོགས་དངུལ་སྤྲད་དེ་གསང་མྱུལ་གྱི་བྱ་སྤྱོད་སྤེལ་བ་ཡིན་ན་ཁྲིམས་ལྟར་ཆད་པ་བཅད་རྒྱུ་ཡིན་པ་བསྒྲགས་འདུག་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་བོད་གནས་ཉམས་ཞིབ་པ་བསྟན་འཛིན་ཕན་ཐོགས་ལགས་ཀྱིས་ཁྲིམས་ཡིག་དེ་ཐོག་མར་ལག་བསྟར་བྱས་པའི་སྐབས་ཞི་ཅིན་ཕིང་གིས་སྣེ་ཁྲིད་པའི་རྒྱ་ནག་དམར་ཤོག་གཞུང་གིས་བོད་ནང་དུ་བོད་མི་ཚོའི་འགྲོ་འདུག་སྤྱོད་གསུམ་ལ་དམ་བསྒྲགས་བྱེད་ཤུགས་ཆེ་རུ་བཏང་བའི་དུས་ཚོད་ཞིག་ཀྱང་ཡིན་པ་དང།

གངས་ཚེ་རིང་སྒྲོལ་མ་བཅས་མི་ལྔ་དང། བྲག་མགོ་ནས་ཡིན་པའི་པདྨ་རིན་ཆེན་བཅས་ཁྱོན་བོད་མི་དྲུག་ལ་རྒྱལ་ཁབ་ཁ་བྲལ་གྱི་ངན་སྐུལ་དང་རྒྱལ་ཁབ་བདེ་འཇགས་ལ་གནོད་སྐྱོན་བཏང་བའི་ཉེས་མིང་འོག་ལོ་བཞི་ནས་བཅུ་བཞི་བར་གྱི་བཙོན་འཇུག་ཁྲིམས་ཐག་བཅད་ཡོད་པ་རེད། སྤྱིར་རྒྱ་ནག་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་གྱི་རྒྱུན་ལས་ཨུ་ཡོན་ལྷན་ཁང་ཟེར་བས་ཕྱི་ལོ་ཉིས་སྟོང་བཅུ་བཞི་ལོའི་ལོ་མཇུག་ཏུ་གསང་མྱུལ་ལ་ངོ་རྒོལ་གྱི་བཅའ་ཁྲིམས་ཟེར་བ་དེ་ཐོག་མར་གཏན་འབེབས་བྱས་འདུག། འདི་ནི་ཞི་ཅིན་ཕིང་གི་སྲིད་འཛིན་ལས་ཡུན་དང་པོའི་སྐབས་སུ་ཡིན་ཞིང། དེ་ནས་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་བཞི་པའི་ཚེས་ཉི་ཤུ་རྩ་དྲུག་ཉིན་གསང་མྱུལ་ལ་ངོ་རྒོལ་གྱི་བཅའ་ཁྲིམས་ཟེར་བ་དེ་ཐོག་མར་བསྐྱར་བཅོས་བྱས་ཡོད་པ་རེད། བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཁྲིམས་དོན་ཉམས་ཞིབ་པ་ཕུར་བུ་སྒྲོལ་མ་ལགས་ཀྱིས། རྒྱ་ནག་གཞུང་གིས་བོད་ནང་ལག་བསྟར་བྱེད་བཞིན་པའི་སྨྲ་བརྗོད་རང་དབང་དང་འབྲེལ་བའི་ཁྲིམས་ཡིག་དེ་དག་ནི་རྒྱལ་སྤྱིའི་ཁྲིམས་ལུགས་དང་ཡོངས་སུ་འགལ་ཡོད། དཔེར་ན་བོད་ནང་བོད་མི་ཞིག་གིས་སྐད་ཡིག་གི་རང་དབང་མེད་པའི་སྐོར་ཕྱི་རྒྱལ་ཁག་ཏུ་འགྲེལ་བརྗོད་བྱས་པ་ཡིན་ན་ཁ་བྲལ་བ་སོགས་ཀྱི་ཉེས་མིང་འོག་འཛིན་བཟུང་བྱེད་ཀྱི་ཡོད་པ་མ་ཟད་རྒྱ་གཞུང་གི་ཁྲིམས་ཡིག་ཁག་ཅིག་ནི་གོ་གཉིས་ཆོད་ཡིན་པ་འགྲེལ་བརྗོད་གནང་གི་འདུག།
ཨ་སྤྱིར་བཏང་ནས་རྒྱ་ནག་གི་ཚིག་དང་རྒྱ་ནག་རྒྱ་ནག་གི་ཐ་སྙད་དེ་ཚོ་དཔེ་ཨིན་སྐད་ནང་ཞུ་ན vague ཡོད་རེད་ད་གོ་དོན་གསལ་པོ་ཅིག་ཡོད་མ་རེད་ད་ཚིག་དེ་དེ་ལ་བེད་སྤྱོད་བཏང་ནའི་འགྲིག་རེད་ཕ་ལ་བེད་སྤྱོད་བཏང་ནའི་འགྲིག་རེད་ད་ཚིག་དེ་ཏག་ཏག་བདེ་མི་འདུག་ཁྲིམས་དང་འགལ་བཞག་ལབ་ནས། ཏག་ཏག་མ་འགྲིག་གྱུར་རོ་བརྗོད་ར་ཡང་ཁྲིམས་ལ་ཏག་ཏག་འགལ་མེད་གྱུར་རོ་རྟག་ཅི་ག་འདྲེ་ལ་བར་ད་ཐ་སྙད་འདི་དཔེ vague བྱས། གོ་དོན་གསལ་པོ་ཞེ་དྲག་ཡོད་མ་རེད།
གཞི་རྩའི་ཆ་ནས་རྒྱ་ནག་གཞུང་གི་རྩ་ཁྲིམས་ནང་གྲངས་ཉུང་མི་རིགས་ཚོར་སོ་སོའི་རིག་གཞུང་དང་སྐད་ཡིག་སྲུང་སྐྱོབ་བྱེད་རྒྱུའི་ཐོབ་ཐང་ཡོད་པ་བརྗོད་ཀྱི་ཡོད་ཀྱང་དོན་དངོས་ཐོག་བོད་མིའི་སྐད་ཡིག་སྲུང་སྐྱོབ་པ་དང་ཁོར་ཡུག་ལས་འགུལ་བ་སོགས་འཛིན་བཟུང་བཙན་ཁྲིད་བྱས་ཡོད་པ་རེད། དཔེར་ན་བོད་མིའི་སྐད་ཡིག་སྲུང་སྐྱོབ་ལས་འགུལ་བ་བཀྲ་ཤིས་དབང་ཕྱུག་ལགས་མི་ལོ་ལྔ་ཡི་བཙོན་འཇུག་ཁྲིམས་ཐག་བཅད་དེ་ཀློད་གྲོལ་བཏང་ཡོད་པ་དང། ཁོར་ཡུག་སྲུང་སྐྱོབ་ལས་འགུལ་བ་ཨ་ཉག་སེང་གྲགས་ལགས་ལོ་བདུན་གྱི་བཙོན་འཇུག་ཁྲིམས་ཐག་བཅད་དེ་ད་དུང་མུ་མཐུད་བཙོན་འཇུག་ཉེས་ཆད་འཁུར་མུས་ཡིན་པ་རེད། ཕྱི་ཟླ་བདུན་པའི་ཚེས་གཅིག་ཉིན་དངོས་སུ་ལག་བསྟར་བྱས་པའི་གསང་མྱུལ་ལ་ངོ་རྒོལ་ཟེར་བའི་བཅའ་ཁྲིམས་དེའི་ནང་གསར་དུ་བཟོ་བཅོས་བརྒྱབ་པའི་ནང་དོན་ཞིག་ནི་རྒྱལ་ཁབ་ཀྱི་ལས་ཁུངས་དང། གསང་དོན་དང་འབྲེལ་བ་ཡོད་པའི་སྡེ་ཚན་སོགས་ལ་དམིགས་ཏེ་དྲ་རྒྱའི་ཐོག་ནས་ཚུར་རྒོལ་བྱས་པ་སོགས་ཀྱི་བྱ་སྤྱོད་རྣམས་ནི་གསང་ཉུལ་གྱི་བྱ་སྤྱོད་ཡིན་པ་ངོས་འཛིན་བྱས་འདུག། ད་ཆ་འཕྲིན་དང་གློག་འཕྲིན་དེ་འདྲའི་ཐོག་ཆེས་ལྷག་པར་དུ་དྲ་རྒྱའི་ཐོག་ལ་དེ་སྔོན་ལ་འདི་དོན་ཅི་བྱས་དེ་ན་ཡོད་མ་རེད་བ་དེ་ནམ་མཁའ་རྒྱས་ཤག་དྲ་རྒྱའི་ཐོག་ལ་བོད་མི་ནི་རེད་བོད་ཕྱི་ནང་གི་བོད་མི་ནི་རེད་དེ་དམ་བསྒྲགས་ཤུགས་ཆེར་ཕྱིན་ཡོད་རེད།
ཡང་རྒྱ་ནག་གཞུང་གིས་གསང་ཉུལ་ལ་ངོ་རྒོལ་གྱི་བཅའ་ཁྲིམས་ཟེར་བ་དེ་ཡི་ལེའུ་དང་པོའི་དོན་ཚན་གཉིས་པའི་ནང། གསང་མྱུལ་ལ་འགོག་རྒོལ་བྱས་པའི་ལས་དོན་སྤེལ་སྐབས་རྒྱ་ནག་དབུས་གཞུང་གིས་གཅིག་གྱུར་འགོ་ཁྲིད་རྒྱུན་འཁྱོངས་བྱེད་དགོས་ཚུལ་དང། ཡོངས་བསྒྲགས་ལས་དོན་དང་གསང་བའི་ལས་དོན་ཕན་ཚུན་ཟུང་འབྲེལ་བྱེད་དགོས་པ་སོགས་འཁོད་འདུག། གཞན་ཡང་རྒྱ་ནག་གཞུང་གིས་གསང་མྱུལ་ལ་ངོ་རྒོལ་བཅའ་ཁྲིམས་ཟེར་བ་དེ་ཁ་སྔོན་དངོས་སུ་ལག་བསྟར་མ་བྱས་གོང་ཆབ་མདོ་དང་ལྷ་ས། གཞིས་ཀ་རྩེ་སོགས་བོད་ཀྱི་གྲོང་ཁྱེར་ཆེ་ཁག་ནང་ཁྱབ་བསྒྲགས་བྱས་འདུག། དཔེར་ན་སྟོད་ལུང་བདེ་ཆེན་རྫོང་ཁུལ་དུ་ཁྲིམས་ཡིག་དེ་དང་འབྲེལ་བའི་དྲིལ་བསྒྲགས་ཡིག་ཆ་དྲུག་སྟོང་ལྷག་ཙམ་སྤྲད་པ་དང་སློབ་གསོ་ཐོབ་པའི་མི་གྲངས་ལྔ་སྟོང་ལྷག་ཟིན་ཡོད་པ་རྒྱ་ནག་གཞུང་གིས་ཕྱི་བསྒྲགས་བྱས། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་སེར་བྱེས་ཏྲེ་ཧོར་དགེ་བཤེས་ལྷ་རམས་པ་འཆི་མེད་ཚེ་རིང་ལགས་དགོངས་པ་རྫོགས་ཏེ་ཉི་མ་བཞིའི་རིང་ཐུགས་དམ་དུ་བཞུགས་ཡོད་པའི་སྐོར་ལ། རྒྱ་གར་ལྷོ་ཕྱོགས་ནས་འདི་གའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། ཟླ་བ་འདིའི་ཕྱི་ཚེས་ཉི་ཤུ་རྩ་གཉིས་ཉིན་གྱི་ཞོགས་པ་ཆུ་ཚོད་བདུན་དང་སྐར་མ་ལྔ་བཅུ་ང་ལྔ་ཙམ་ཞིག་ཐོག་སེར་བྱེས་མཁས་སྙན་གྲྭ་ཚང་གི་ཏྲེ་ཧོར་ཁང་ཚན་གྱི་དགེ་བཤེས་ལྷ་རམས་པ་འཆི་མེད་ཚེ་རིང་ལགས་སུ་སྙིང་གི་སྙུང་གཞི་ཕྲན་བུ་ཙམ་ལས་སྙུང་གཞི་ཤུགས་ཆེན་པོ་དེ་འདྲ་གང་ཡང་མེད་པར། དགུང་ལོ་ལྔ་བཅུ་ང་གསུམ་གྱི་ཐོག་མཻ་སུར་ཨེ་པོ་ལོ་སྨན་ཁང་དུ་དགོངས་པ་རྫོགས་རྗེས་སྐུ་གདུང་རང་ཤག་ཏུ་གདན་འདྲེན་ཞུས་ཏེ་ཉིན་བཞིའི་རིང་ཐུགས་དམ་བཞུགས་པའི་རྗེས་འདི་ཚེས་ཉི་ཤུ་རྩ་ལྔ་ཉིན་གྱི་ཕྱི་དྲོ་ཆུ་ཚོད་ལྔ་དང་སྐར་མ་བཅོ་ལྔ་ཙམ་ཞིག་གི་ཐོག་ཐུགས་དམ་གྲོལ་ནས་འདི་ཚེས་ཉི་ཤུ་རྩ་བདུན་ཉིན་གྱི་ཞོགས་པ་སྐུ་གདུང་ཞུགས་འབུལ་གནང་རྒྱུ་ཡིན་པ་རེད་འདུག་ལ་རྒན་དམ་པ་ཁོང་ནས་དགུང་ལོ་ཆེན་པོ་དེ་ཙམ་མིན་དུས་དགོངས་པ་རྫོགས་པ་དེ་བསྟན་པ་སྤྱི་དང་བྱེ་བྲག་ལ་གྱོང་གུན་ཆེན་པོ་ཕྱིན་པ་ཁོང་དང་ཐུགས་འདྲིས་ཆེ་བ་སེར་བྱེས་ཏྲེ་ཧོར་དགེ་བཤེས་ལྷ་རམས་པ་བྱམས་པ་དགའ་ལྡན་ལགས་ཀྱིས་གསུངས་གནང་བྱུང། སྤྱི་ཆ་ནས་ད་སངས་རྒྱས་ཀྱི་བསྟན་པ་རེད་ལྷག་པར་དུ་ད་སེ་ར་སེར་བྱེས་མཁས་སྙན་གྲྭ་ཚང་རེད་ད་ནང་བཞུགས་ཀྱི་ད་ཀྱི་ཏྲེ་ཧོར་ཁང་ཚན་རེད་ཁོང་ལས་གཉིས་པ་ཚང་མ་ལ་དངོས་གནས་ཧ་ཅང་གི་ཅི་ག་རེ་ཟེར་བ་བློ་ཕམ་དང་གྱོང་ཆེན་པོ་འདྲ་བ་ཅིག་རེད་དྲན་གྱི་འདུག་དངོས་གནས་ད་ཅི་ཁོང་རང་འདྲ་བ་ཅིག་འདི་འདྲས་ཅིག་ཡ་ང་ཚོ་མགོ་ནས་ཅི་ཚོགས་ཆུང་བྱས་ན་ད་མི་འདི་འདྲས་ཡ་ཅི་དཔེ་ཤར་འདུག་དེ་འདྲས་གང་ཅིག་ཐད་ནས་ཡ་འདི་འདྲས་ཅིག་ཡ་ཅི་ཐན་ཡ་དེ་ཧ་ཅང་གི་དཀའ་ལས་ཁག་པོ་འདུག་བ་དེ་འདྲས་སོང་ཙང་དཔེ། གྱོང་གུན་ཆེན་པོ་འདྲ་བ་ཞིག་རེད་དྲན་གྱི་འདུག། ཁོང་དགོངས་པ་རྫོགས་པའི་གནས་ཚུལ་ཐོན་པའི་རྗེས་ཁོང་གི་དགེ་ཕྲུག་དང་ཁང་ཚན་གཙོས་པའི་འབྲེལ་ཡོད་མང་པོ་ཞིག་ནས་ཐུགས་ཕམ་དང་སྦྲགས་གདུང་སེམས་མཉམ་སྐྱེད་ཀྱི་ཐུགས་སྨོན་གནང་ཡོད་པ་མ་ཟད། རྒན་ཁོང་གི་ཐུགས་ངོ་མཁྱེན་པ་རྒྱུད་སྨད་གྲྭ་ཚང་གི་དཔེ་ཁྲིད་དགེ་རྒན་བློ་བཟང་འབྲུག་གྲགས་ལགས་ནས་ཐུགས་ཕམ་དང་སྦྲགས་དགེ་འདུན་པ་རྣམ་པས་ཁོང་གི་ཆེད་ཐུགས་སྨོན་གནང་དགོས་པའི་གཞེན་སྐུལ་གནང་འདུག།

འདི་འདྲ་བསླབ་སྟངས་ག་རེ་ཟ། འོ་ནི། ག་རེ་ཟ་དཔེ་ཆ་བསླབ་སྟངས་དཔེ་དཀོན་པོ་དཔེ་མི་སྲིད་དཀོན་པོ་རེད། ཕལ་ཆེར་ཁོང་ནང་བཞིན་ཞེ་དྲག་རྒན་ལགས་གཞན་པ་མཇལ་མ་མྱོང་ང་རང།
དེ་བཞིན་ཡང་སེར་བྱེས་དགེ་བཤེས་ལྷ་རམས་པ་ངག་དབང་སྟོབས་ལྡན་ལགས་ནས་རྒན་འཆི་མེད་ཚེ་རིང་ལགས་དང་བླ་སློབ་ཀྱི་འབྲེལ་བ་མེད་ན་ཡང། ནམ་རྒྱུན་ཁོང་ནས་རྒན་འཆི་མེད་ཚེ་རིང་ལགས་སུ་གཞུང་གི་དཀའ་གནད་སྐོར་བཀའ་འདྲི་དགོངས་སྐོར་ཞུ་ཞུས་པ་མ་ཟད། ཉེ་ལམ་རྒྱལ་སྤྱིའི་དགེ་ལྡན་ལྷན་ཚོགས་ཀྱི་ཁོངས་ནས་དབུ་མའི་ཐོག་ཉམས་ཞིབ་གནང་ཞུས་དུས་རྒན་ཁོང་གིས་གོང་ས་མཆོག་གི་དགོངས་བཞེད་གཞིར་བཟུང་གིས་ངལ་བ་ཁྱད་བསད་ཀྱིས་གྲྭ་ཚང་གི་ནང་དཔེ་ཁྲིད་གནང་བཞིན་མཁས་བཙུན་བཟང་གསུམ་གྱི་ཁྱད་ཆོས་ལྡན་ཡོད་དུས་རྒན་གྱི་མདུན་ནས་ཉམས་ཞིབ་བྱ་རྒྱུར་དགོངས་འཆར་ལམ་སྟོན་ཞུ་ཞུས་པ་སོགས་གསུངས་གནང་བྱུང། དམིགས་བསལ་དབུ་མའི་གཞུང་ལ་མཁྱེན་རྒྱ་ཡོད་མཁན་དང་ནི་དུས་རྒྱུན་འདི་ཀྱི་བཀའ་མོལ་ཞུ་བདེ་བོ་དང་ནི་ཅི། ཁོང་ཡིན་ན་ད་མཁས་པ་ཙམ་མ་ཅིག་བཙུན་པ་ཧ་ཅང་ཞི་ཞིང་དུལ་བ། རྒན་དེ་འདྲ་བྱས་འགྲོགས་བདེ་བོ་ཤོད་བདེ་བོ་བཀའ་མོལ་ཤོད་བདེ་བོ་ཡོད་པ་ཡིན་ཙང། ནི་དམིགས་བསལ་གཞུང་དེ་གི་སྐོར་ལ་ནི་རྒན་ཕུལ་དུ་བྱུང་བ་རྨད་དུ་བྱུང་བ། ད་ལུང་རིགས་ཀྱིས་ཕྱུག་པ་འདྲ་བོ་དེ་འདྲ་ཡིན་ཙང་ཨ་ནི་རྒན་ལགས་ཀྱིས་ང་ཚོ་དེང་དུས་ཀྱི་མཐོ་སློབ་ཆེན་མོ་ནང་བཞིན་ཉམས་ཞིབ་བྱས་ཏེ་ཡང་དེ་ལ་སློབ་སྟོན་པ་ཅིག་དགོས་ཡོད་རེད་དེ་ནི་དམིགས་བསལ་རྒན་ལ་རེ་སྐུལ་ཞུ་ཡག་རྒྱུ་མཚན་གཙོ་བོ་འདྲ་བོ་བྱས། དེ་འདྲའི་ཆགས་བསྡད་རེད་ལ། སེར་བྱེས་ཏྲེ་ཧོར་དགེ་བཤེས་ལྷ་རམས་པ་འཆི་མེད་ཚེ་རིང་ལགས་ནས་བོད་མདོ་ཁམས་ཏྲེ་ཧོར་དར་རྒྱས་ཆོས་ས་གྲོང་ཚོའི་ནང། ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་ལོར་འཁྲུངས་ཤིང། ཆུང་དུས་ནས་བཀྲ་ཤིས་དར་རྒྱས་དགོན་དུ་ཆོས་ཞུགས་ཀྱིས་ཐུན་མོང་དང་ཐུན་མོང་མིན་པའི་རིག་གནས་ཁག་ལ་སྦྱངས་པ་གནང་ཞིང། ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དྲུག་ལོར་རྒྱ་གར་ནང་བཙན་བྱོལ་དུ་ཕེབས་ཏེ། སེར་བྱེས་མཁས་སྙན་གྲྭ་ཚང་གི་ནང་ཆོས་ཞུགས་ཀྱིས་གྲྭ་ཚང་གི་མཁན་ཟུར་རྒན་བློ་བཟང་དཔལ་ལྡན་མཆོག་གིས་གཙོས་པའི་དགེ་བའི་བཤེས་གཉེན་དུ་མ་བསྟེན་གནང་སྟེ། གཞུང་ཆེན་ཁག་ལ་ཐོས་བསམ་སློབ་གཉེར་གནང་ཞིང་ཞོར་དུ་གཞན་ལ་དཔེ་ཁྲིད་གནང་བ་དང། གྲྭ་ཚང་གི་ཐུགས་འགན་འདྲ་མིན་བཞེས་གནང་བ་མ་ཟད། ཕྱི་ལོ་ཉིས་སྟོང་ལྔ་ལོར་ཁོང་ནས་དགེ་ལུགས་རྒྱུགས་སྤྲོད་བཏང་གནང་བའི་སྐབས་དགེ་བཤེས་ལྷ་རམས་པ་ཨང་དང་པོའི་དང་པོ་མཚན་གནས་བཞེས་གནང་ཡོད་པ་རེད་འདུག། ཨ་ནེ་སློབ་གཉེར་བྱེད་པའི་ཞོར་ལ་ཕལ་ཆེར་འཛིན་གྲྭ་བསླབ་པ་འདུལ་བ་སླེབས་པའི་སྐབས་ནས་ཁོ་རང་གིས་མི་གཞན་ལ་དཔེ་ཆ་འཁྲིད་ཡག་འདི་དེ་འདྲ་འགོ་བཙུགས་ནས་ད་ལྟ་འདིའི་བར་དུ་ཕལ་ཆེར་མི་ལོ་ཧྲིལ་བོ་ཕལ་ཆེར་ཉི་ཤུ་རྩ་བརྒྱད་ཙམ་པོ་ཞིག་དཔེ་ཆ་འཁྲིད་ནས་དེ་འདྲ་བཞུགས་པ་རེད། ཨ་ནེ། ད་ལྟའི་རྒན། སེར་བྱེས་མཁས་སྙན་གྲྭ་ཚང་ལ་ཕྱི་སྒོ་ལ་བཞུགས་ནས་ཨ་ནེ་ཀྱིས།
རྒྱ་གར་ལྷོ་ཕྱོགས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན།

ཤར་བིག་གི་རྫོང་དཔོན་ལྕམ་སེ་སི་ལི་ཇོ་ཏོག་ནི་མཆོག་དང་མཇལ་འཕྲད་གནང་སྟེ། ད་ལྟའི་བོད་ནང་གི་ཛ་དྲག་གནས་སྟངས་སོགས་ཀྱི་སྐོར་ལ་སྙན་སེང་ཞུས་གནང་བ་སོགས་ཀྱི་སྐོར། སྐུ་ཚབ་དོན་གཅོད་མཆོག་ལ་སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་གནས་འདྲི་ཞུས་ནས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རོགས་གནང། ཡུ་རོབ་མཐུན་ཚོགས་ཀྱི་བསྟི་གནས་སྦེལ་ཇམ་གྱི་རྒྱལ་ས Brussels ནང་བཅའ་བཞུགས་སྐུ་ཚབ་དོན་གཅོད་རྒན་ཁང་རིག་འཛིན་ཆོས་སྒྲོན་ལགས་ཀྱིས་སྤྱི་ཟླ་བདུན་པའི་ཚེས་ཉི་ཤུ་ལྔ་སྟེ་རེས་གཟའ་མིག་དམར་ཉིན། བྷ་རཱ་སིལ་སི་རྒྱལ་སའི་ནང་རྫོང་མང་པོ་ཡོད་པའི་ཁོངས་ནས་སི་ཀ་ར་བྷེག་རྫོང་གི་རྫོང་དཔོན་ལྕམ་སི་སིལ་ཇོ་དོན་མཆོག་མཇལ་འཕྲད་གནང་སྟེ་བོད་ནང་རྒྱ་ནག་གཞུང་གིས་བོད་པའི་སློབ་ཕྲུག་ས་ཡ་གཅིག་ལྷག་ཕ་མ་དང་སྤུན་ཉེ་སོགས་ནས་ཁ་བྲལ་བཏང་སྟེ་གཏན་འཇགས་སློབ་གྲྭ་ཁག་གི་ནང་བཙན་ཤེད་བཏང་ནས་བཅུག་པ་སོགས་བོད་ནང་གི་ཛ་དྲག་གི་གནས་སྟངས་ཁག་སྙན་སེང་ཞུས་པ་མ་ཟད། འདས་པའི་ལོ་ངོ་ཉི་ཤུ་ལྷག་རིང་ལོ་ལྟར་བོད་ཟླ་གསུམ་པའི་ཚེས་བཅུ་དེ་བོད་མིའི་རང་དབང་སྒེར་ལངས་གསུམ་བཅུའི་དུས་དྲན་སྲུང་བརྩིའི་ཉིན་ཁོང་གི་རྫོང་ནས་བོད་རྒྱལ་ཁབ་དང་བོད་མི་མང་ལ་གདུང་སེམས་མཉམ་བསྐྱེད་ཞུ་ཕྱིར་ཉིན་དེར་བོད་རྒྱལ་ཁབ་ཆེན་པོའི་རྒྱལ་དར་རྫོང་གི་ལས་ཁུངས་མདུན་སྒྲེང་འཛུགས་གནང་བར་ཐུགས་རྗེ་ཆེ་ཞུས་གནང་འདུག་མཇལ་འཕྲད་དེ་ཡང་རྫོང་དཔོན་དེའི་ཡིག་ཚང་ནང་གནང་འདུག་པས་འདིའི་སྐོར་སྐུ་ཚབ་དོན་གཅོད། རྒན་ཁང་རིག་འཛིན་ཆོས་སྒྲོན་ལགས་ལ་ཞལ་པར་བརྒྱུད་གནས་འདྲི་ཞུས་པར་ཁོང་གིས་གསུངས་དོན། ཨོ་བཀྲ་ཤིས་བདེ་ལེགས་ལགས་རེད་ད་ཁ་སང་ང་ད་ལྟ་སྤྱི་བཏང་གི་བྷྲ་སིལ་སི་རྒྱལ་ས་དེ་ཨ་ནི་རྫོང་བཅུ་དགུ་ཅིག་ལ་མར་བགོ་བཤའ་བརྒྱབ་བཞག་ཡོད་རེད་ཨ་ནི་དེ་འདྲའི་གཅིག་གི་རྫོང་གཅིག་སྐར་བེག་ཟེར་ས་ཆ་ཡོད་རེད་ཨ་ནི་དེ་གི་ད་ལྟ་རྫོང་དཔོན་འདི་དང་ང་མཇལ་འཕྲད་ཞུས་པ་ཡིན་ཨ་ནི་ཁོ་རང་མཚན་ལ་སི་སིལ་ཇོ་དོན་ཟེར་གྱི་རེད། ཨ་ནི་ཁོ་རང་མཇལ་ཡ་འདི་རྒྱུ་མཚན་གཙོ་བོ་འདི་ད་ད་ད་ཁོ་རང་ཚོའི་གི་རྫོང་དཔོན་ལས་ཁུངས་འདི་ལོ་ལྟར་རེ་བཞིན་ཨ་ནི་གསུམ་བཅུའི་དུས་དྲན་སྐབས་ལ་ང་རང་ཚོ་བོད་ཀྱི་རྒྱལ་དར་འགྲེམས་སྤེལ་གནང་གི་རེད་ཨ་ནི་འདི་ད་ལོ་གྲངས་མང་པོ་ཅིག་གི་རིང་ག་ཁོ་རང་ཚོ་མུ་མཐུད་བྱས་ང་རང་ཚོ་བོད་ནང་གི་གནས་ཚུལ་རེད་ཨ་ནི་བོད་མི་དང། ཚང་མ་ལ་རྒྱབ་སྐྱོར་གནང་བྱས་ཏེ་བོད་ཀྱི་རྒྱལ་དར་འདི་འགྲེམས་སྤེལ་གནང་གི་ཡོད་དུས་ཨ་ནི་ངས་ཐུགས་རྗེ་ཆེ་གནང་ཞུ་ཡ་དེ་གལ་ཆེན་པོ་མཐོང་བྱས་ཨ་ནི་དེ་ཅིག་བྱས་ཕར་བཅར་བ་ཡིན། ད་ལྟ་རྫོང་དཔོན་ཁོ་རང་མཇལ་བའི་སྐབས་དེ་ཨ་ནི་ངས་གོ་སྐབས་འདི་ཟིན་བྱས་བོད་ནང་གི་ཛ་དྲག་གནས་སྟངས་དེའི་སྐོར་ལ་ཞུ་ཡ་བྱུང་སོང་ཨ་ནི་དེའི་ནང་ནས་ད་ལྟ་ང་རང་ཚོ་བོད་ཕྲུག་ད་ས་ཡ་གཅིག་མིན་ཙམ་ཅིག་རྒྱ་ནག་བཙན་བཟུང་འོག་ནས་ཨ་ནི་དེ་ཚོའི་སློབ་གྲྭའི་ནང་ལ་བཏང་གི་ཡོད་པ་དེའི་སྐོར་ལ་ཞིབ་ཕྲ་ཞུ་ཡ་བྱུང་སོང། ཨ་ནི་རྫོང་དཔོན་ཁོ་རང་ཡིན་པ་ཡིན་ནའི་གནད་དོན་དེ་གི་ཐོག་ལ་ཨ་ནི་ཐུགས་འཚབ་ཆེན་པོ་གནང་གི་འདུག། ཡང་སྐུ་ཚབ་དོན་གཅོད་རྒན་ཁང་རིག་འཛིན་ཆོས་སྒྲོན་ལགས་ཀྱིས་རྫོང་དཔོན་སི་སི་ལི་ཡ་མཇལ་འཕྲད་གནང་སྐབས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐོར་བཀའ་མོལ་བྱུང་བ་དང། རྫོང་དཔོན་སི་སི་ལི་ཡ་མཆོག་གིས་རྒྱ་ནག་གཞུང་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མ་འོངས་པའི་སྐུའི་ཡང་སྲིད་ངོས་འཛིན་ཞུ་ཕྱོགས་སོགས་ཀྱི་ཐད་ཐེ་བྱུས་བྱེད་བཞིན་པའི་གནད་དོན་སྐོར་མཁྱེན་རྟོགས་ཡག་པོ་ཡོད་སྐོར་སྐུ་ཚབ་དོན་གཅོད་མཆོག་གིས་མུ་མཐུད་ནས་གསུངས་དོན། བོད་ནང་གི་གནས་སྟངས་མ་ཡིན་པའི་ཨ་ནི་སྤྱི་བཏང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐོར་ལ་ཡང་བཀའ་མོལ་བྱུང་སོང་ཨ་ནི་ད་ལྟ་རྫོང་དཔོན་ཁོ་རང་ཡིན་པ་ཡིན་ནའི་གོང་ས་མཆོག་གིས་སྐུའི་ཡང་སྲིད་ཐོག་ལ་རྒྱ་ནག་གཞུང་གིས་ཐེ་བྱུས་བྱེད་ཀྱི་ཡོད་པ་དེ་ཁོ་རང་ཡག་པོ་བྱས་ནས་མཁྱེན་གྱི་འདུག།
ད་དུང Schaerbeek གི་རྫོང་དཔོན Cecilia མཆོག་དང་སྐུ་ཚབ་དོན་གཅོད་རྣམ་གཉིས་མཇལ་འཕྲད་བཀའ་མོལ་གནང་སྐབས་དེང་སྐབས་རྒྱ་ནག་གཞུང་གིས་བོད་ནང་བོད་ཀྱི་ཆོས་དང་རིག་གཞུང། སྐད་ཡིག་བཅས་པ་རྩ་མེད་བཟོ་ཐབས་བྱེད་བཞིན་པའི་སྐབས་འདིར་སྦེལ་ཇམ་ནང་གནས་བཞུགས་བོད་མི་སྤྱི་དང་ལྷག་དོན་དུ Schaerbeek རྫོང་ཁོངས་ནང་གནས་པའི་བོད་མི་རྣམས་ཀྱིས་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་བཅས་པ་མི་ཉམས་རྒྱུན་འཛིན་དང་བདག་གཅེས་སྲུང་སྐྱོབ་ཇི་ལྟར་གནང་གི་ཡོད་སྐོར་བཀའ་མོལ་བྱུང་བ་སོགས་ཀྱི་སྐོར་སྐུ་ཚབ་དོན་གཅོད་མཆོག་གིས་མུ་མཐུད་ནས་གསུང་དོན།
སྤྱི་བཏང་གི་གྲོང་སྡེ་ད་ལྟ Schaerbeek ནང་ལ་ང་ཚོ་བོད་པ་བཞུགས་མཁན་གང་ལ་གང་འཚམས་ཅིག་ཡོད་རེད་ཨ་ནི་རྩ་བའི་ད་ལྟ་ད Belgium ཆ་ཚང་ནང་གི་བོད་མི་ཚོའི་སྐོར་ལ་རེད་དེ་འདྲའི་བཀའ་མོལ་བྱུང་སོང་ཨ་ནི་ད་ལྟ་ད་རྩ་བའི་ད་ལྟ་བོད་ནང་ལ་ང་ཚོ་སྤྱི་བཏང་གི་ད་ལྟའི་ཆ་ལ་ད་རྒྱ་ནག་གཞུང་གིས་ང་རང་ཚོ་བོད་མིའི་ཆོས་རེད་སྐད་རེད་རིག་གཞུང་རེད་འདི་གའི་ཚང་མ་རྩ་བརླག་ཏུ་བཏང་བའི་དུས་ཚོད་ཅིག་གི་སྐབས་དེ་ཨ་ནི Belgium ལ་བཞུགས་མཁན་བོད་མི་ཚོས་ཡང་ང་རང་ཚོའི་ཆོས་རེད་སྐད་རེད་རིག་གཞུང་རེད་དེ་གའི་དེ་སྟངས་འཛིན་ག་འདྲས་གནང་གི་ཡོད་མེད་ཨ་ནི་དེ་གནང་དེ་གནང་པའི་སྐབས་དེ་ཨ་ནི་ཡང་སྐུ་ལས་དང་ཨ་ནི་འགོག་རྐྱེན་ག་རེ་ག་རེ་འཕྲད་ཀྱི་ཡོད་མེད་ཨ་ནི་ཡང་དེའི་ནང་ནས་སྤྱི་བཏང་གི་སྦེལ་ཇམ་ལ་བཞུགས་མཁན་བོད་མི་ཚོ་ཡང་དེ་ཕེད་བྱས་ཡང་ཕྱག་ལས་དང་གང་ཅིའི་ཐོག་ནས་གྲུབ་འབྲས་གང་ལ་གང་འཚམས་ཐོན་མཁན་དེ་འདྲས་ཡོད་རེད་ཨ་ནི་དེ་འདྲས་ཀྱི་ཐོག་ལ་ཡང་ང་ཚོ་ཞོར་ལ་བཀའ་མོལ་བྱུང་སོང།
ཡང Brussels སྐུ་ཚབ་དོན་གཅོད་རྒན་ཁང་རིག་འཛིན་ཆོས་སྒྲོན་ལགས་ཀྱིས Brussels གྱི་སི་ཀར་སྦེག་རྫོང་དཔོན་ལྕམ་སི་སི་ལི་ཡ་མཆོག་ལ་མཇལ་དར་ཕུལ་བ་དང་སྐུ་ཚབ་དོན་གཅོད་ཁང་ནས་བོད་མིའི་རང་དབང་སྒེར་ལངས་གསུམ་བཅུའི་དུས་དྲན་ཉིན་བོད་རྒྱལ་ཁབ་ཆེན་པོའི་རྒྱལ་དར་སྒྲེང་འཛུགས་ཞུ་རྒྱུའི་ལས་འགུལ་སྤེལ་བ་སོགས་ཀྱི་སྐོར་པར་སྐྲུན་ཞུས་པའི་ཕྱག་དེབ་གཉིས་འབུལ་ལམ་ཞུས་འདུག། དེ་དང་འབྲེལ་ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་འདི་ཡང་འདི་གར་མཚམས་འཇོག་ཞུ་གི་ཡིན། ལེ་ཚན་འདི་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་ཆེ།
རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ལ་རྒྱ་ནག་གི་དཔལ་འབྱོར་འཕེལ་རྒྱས་དེ་ཉམས་རྒུད་དུ་འགྲོ་བའི་སེམས་འཚབ་ཡོད་པའི་ཁར། རྒྱ་ནག་གི་ཕྱི་སྲིད་བློན་ཆེན་ཆིང་ཀང་གློ་བུར་དུ་གནས་དབྱུང་བཏང་སྟེ་ཝང་ཡི་བསྐོ་བཞག་བྱས་པ་སོགས་རྒྱ་ནག་གི་ཐབས་ཇུས་ལ་འགྱུར་ལྡོག་གི་སྐོར། བསྟན་འཛིན་བདེ་སྐྱིད་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རོགས་གནང།
ཉེ་ཆར་རྒྱ་ནག་གི་དཔལ་འབྱོར་ལས་དོན་ཚོགས་འདུའི་ཐོག་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་རྒྱ་ནག་དམར་ཤོག་ཚོགས་པའི་དཔལ་འབྱོར་ཉམས་རྒུད་འགྲོ་བཞིན་པར་བློ་འཚབ་ཀྱི་རྣམ་པ་ཕྱིར་སྟོན་དང་སྦྲགས་ཡུལ་དེའི་དཔལ་འབྱོར་འཕེལ་རྒྱས་དང་འབྲེལ་བའི་ལས་གཞི་ཁག་ལམ་ལྷོང་ཡོང་བའི་ཆེད་སྲིད་ཇུས་གསར་པ་བཀོད་སྒྲིག་བྱ་དགོས་པ་གལ་ཆེན་པོ་ཡིན་པ་བཤད་འདུག། དེ་ཡང་རོའི་ཏེར་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བ་བཞིན་ན་ཟླ་བ་འདིའི་ཚེས་ཉི་ཤུ་རྩ་བཞི་ཉིན་རྒྱ་ནག་དབུས་གཞུང་གི་དཔལ་འབྱོར་ལས་དོན་ཚོགས་འདུའི་ཐོག་ཞི་ཅིན་ཕིང་གིས་འདས་པའི་ལོ་གསུམ་རིང་ཏོག་དབྱིབས་རིམས་ནད་ཁྱབ་གདལ་གྱིས་རྒྱ་ནག་ཁྱོན་ཡོངས་སུ་རྒྱ་ནག་གི་དཔལ་འབྱོར་ལ་དོ་ཕོག་ཆེན་པོ་ཐེབས་ཡོད་པར་བརྟེན་ད་ལྟའི་ཆར་རྒྱ་ནག་གི་དཔལ་འབྱོར་ལ་དཀའ་ངལ་དུ་མ་འཕྲད་དང་འཕྲད་མུས་ཡིན་པ། དེ་བཞིན་རྒྱ་ནག་གི་འགོ་ཁྲིད་རྣམས་ནས་ཡུལ་དེ་ཡི་དཔལ་འབྱོར་ཉམས་རྒུད་འགྲོ་བཞིན་པའི་དཔལ་འབྱོར་གྱི་གནས་སྟངས་སླར་གསོ་བྱ་རྒྱུའི་ཐད་སྲིད་ཇུས་གསར་པ་བཀོད་སྒྲིག་བྱ་དགོས་གལ་ཡིན་པ་བཤད་འདུག་སྐབས་དེར་ཞི་ཅིན་ཕིང་གིས་གཙོས་རྒྱ་ནག་གི་འགོ་ཁྲིད་ཚོས་ཏོག་དབྱིབས་རིམས་ནད་ཁྱབ་གདལ་གྱིས་དཔལ་འབྱོར་དང་མི་དམངས་ཀྱི་འཚོ་བ་ལ་དོ་ཕོག་ཤུགས་ཆེན་པོ་ཐེབས་ཡོད་པས། ད་ཆ་རྒྱ་ནག་གི་དཔལ་འབྱོར་ཉམས་རྒུད་ཀྱི་འབྱུང་ཁུངས་གཙོ་བོ་གཞན་ཞིག་ནི་རྒྱ་ནག་ནས་ཐོན་སྐྱེད་བྱས་པའི་ཅ་དངོས་རིགས། རྒྱལ་ནང་དང་ཕྱི་ཡི་རྒྱལ་ཁབ་གཉིས་ཀའི་ནང་ཉོ་མཁན་དེ་ཙམ་མེད་པ་མ་ཟད་ཚོང་འབྲེལ་བྱེད་སྐབས་ཁྲོམ་རའི་ཁོར་ཡུག་སོགས་ལ་གདོང་ལེན་ཆེས་ཆེར་བྱེད་དགོས་པའི་གནས་བབ་ལས། ཕྱི་འབྲེལ་གྱི་ཁོར་ཡུག་སྔར་བཞིན་བསྐྲུན་ཐབས་དཀའ་བའི་གནད་དོན་སོགས་ལུང་འདྲེན་གྱིས་ད་ལྟའི་ཆར་རྒྱ་ནག་ཁྱོན་ཡོངས་ཀྱི་དཔལ་འབྱོར་གྱི་གནས་བབ་ལ་ཉམས་རྒུད་འགྲོ་བཞིན་པ་མངོན་གསལ་བྱས་འདུག། ད་དུང་ཚོགས་འདུ་དེ་ཡི་ཐོག་དཔལ་འབྱོར་ཉམས་རྒུད་ཀྱི་ཉེས་བ་འཕྲད་བཞིན་པ་དེ་དག་ནས་གྲོལ་ཐབས་སུ་ཡུལ་དེ་ཡི་མང་ཚོགས་ཚོས་རྒྱ་ནག་རང་གིས་བཟོ་སྐྲུན་བྱས་པའི་དངོས་ཟོག་རྣམས་ཉོ་ཚོང་བྱེད་དགོས་པ་གལ་ཆེན་པོ་ཡིན་པ་དང། དེ་བཞིན་ཕྱི་ཡི་རྒྱལ་ཁབ་ནས་དངོས་ཟོག་ཐོན་སྐྱེད་མ་འཛུགས་ཀྱི་གོ་སྐབས་བསྐྲུན་གལ་ཡིན་པ་སོགས་བཤད་པ་མ་ཟད། སྒེར་གཉེར་གྱི་ཚོང་ལས་ཁང་རྣམས་ལ་སྔར་ལས་བཟང་བའི་ཁོར་ཡུག་སོགས་བསྐྲུན་རྒྱུ་སོགས་ཀྱི་རྒྱབ་སྐྱོར་བྱེད་ངེས་ཡིན་པ་བཤད་འདུག་གཞི་རྩའི་འདས་པའི་ལོ་ཤས་ནང་རྒྱ་ནག་གཞུང་གིས་རྒྱལ་སྤྱིའི་ཁྲོད་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གྱི་གནད་དོན་དང་འབྲེལ་ཨ་མི་རི་ཀའི་རྒྱལ་ཁབ་གཙོས་པའི་ཡུ་རོབ་རྒྱལ་ཁབ་མང་པོ་ཞིག་གིས་རྒྱ་ནག་ནང་རྟེན་གཞི་བྱས་པའི་ཚོང་ལས་ཁང་བཅུ་གཉིས་ཙམ་ལ་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་ལ་རོགས་འདེགས་བྱེད་བཞིན་པ་ར་འཕྲོད་ཀྱིས་ཚོང་ལས་ཁང་དེ་དག་ལ་བཀག་སྡོམ་དང་འབྲེལ་སྲིད་དོན་ཉེས་ཆད་བཀལ་བ་སོགས་བྱུང་ཡོད། ཡང་ཕྱོགས་གཞན་ཞིག་ནས་ཉེ་ཆར་རྒྱ་ནག་གི་ཕྱི་སྲིད་བློན་ཆེན། ཆིང་གང་མཐོང་རྒྱུ་མེད་པར་གྱུར་ནས་ཟླ་བ་གཅིག་ལྷག་སོང་མཚམས་དེར། ཕྱི་ཟླ་བདུན་པའི་ཚེས་ཉི་ཤུ་ལྔ་ཉིན་རྒྱ་ནག་གཞུང་གིས་གནས་ཚུལ་ཞིག་ཕྱིར་བསྒྲགས་བྱས་པའི་ནང། ཆིང་གང་ཕྱི་སྲིད་བློན་ཆེན་གྱི་གོ་གནས་ནས་གནས་དབྱུང་བཏང་སྟེ་ཚབ་ཏུ་ཝང་ཡི་བསྐོ་བཞག་བྱས་ཡོད་པ་བཤད་འདུག། ཆིང་གང་ཟླ་བ་སྔོན་མ་ནས་གསང་སྟབས་ཀྱི་ཐོག་ནས་གར་ཡོད་ཤེས་རྟོགས་མེད་པར་གྱུར་བར་བརྟེན་རྒྱ་ནག་ནང་ཁུལ་དུ་གླེང་སློང་ཤུགས་ཆེ་བྱུང་ཞིང། རྒྱ་ནག་གཞུང་གིས་ཆིང་གང་བདེ་ཐང་མེད་པར་འགྲེལ་བཤད་བྱས་ཡོད་ཀྱང་ནད་གཞི་གང་ཕོག་ཡོད་པ་དང་སྨན་བཅོས་གང་དུ་བྱེད་ཀྱི་ཡོད་མེད་སོགས་ཀྱི་གནས་ཚུལ་གང་ཡང་ཕྱིར་བསྒྲགས་བྱས་མེད་པའི་གནས་སྟངས་ཁྲོད། ཉེ་ཆར་གཞི་ནས་རྒྱ་ནག་གཞུང་གིས་ཁ་གསལ་མེད་པའི་གནས་ཚུལ་ཞིག་ཕྱིར་བསྒྲགས་བྱས་པར་ཁ་ཉིན་རྒྱ་ནག་དམར་ཤོག་ཚོགས་པའི་དབུས་ཆབ་སྲིད་ལྷན་ཁང་གི་རྒྱུན་ལས་ཚོས། ཆིན་ཁང་གནས་དབྱུང་གཏང་རྒྱུ་ཐག་གཅོད་དང་འབྲེལ། རེས་གཟའ་མིག་དམར་ཉིན་རྒྱ་ནག་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་གྱི་རྒྱུན་ལས་རྣམས་དམིགས་བསལ་ཚོགས་འདུ་འཚོགས་ནས་ཆིན་ཁང་ཕྱི་སྲིད་བློན་ཆེན་གྱི་གོ་གནས་ནས་གནས་དབྱུང་དང་དེ་ཡི་ཚབ་ཏུ་ཝང་ཡི་བསྐྱར་དུ་བསྐོ་གཞག་བྱ་རྒྱུའི་གྲོས་ཆོད་བཞག་པའི་གནས་ཚུལ་ཐོན་ཡོད། གཞི་རྩའི་གནད་དོན་འདི་ཡི་ཐོག་ཆིན་ཁང་རྒྱ་ནག་གི་ཕྱི་སྲིད་བློན་ཆེན་ལ་བསྐོ་གཞག་བྱས་ནས་ཟླ་བ་འགའ་ཤས་ལས་མ་ཕྱིན་པར་གནས་དབྱུང་བཏང་བ་ནི་རྒྱ་ནག་གི་མཐོ་རིམ་འགོ་ཁྲིད་ཚོའི་ནང་ཁུལ་དུ་ཆབ་སྲིད་ཀྱི་འཐབ་རྩོད་ཆེན་པོ་ཡོད་པར་འབྲེལ་བ་ཡོད་པའམ། ཡང་ན་ཆིན་ཁང་གིས་རྒྱ་ནག་དམར་ཤོག་ཚོགས་པའི་སྒྲིག་ཁྲིམས་ལ་མི་མཐུན་པའི་ལས་ཀ་བྱས་ཙང་གནས་དབྱུང་བཏང་བ་ཞིག་ཡིན་སྲིད་པར་ཚོད་དཔག་སྣ་ཚོགས་བྱེད་བཞིན་པ་མངོན་གྱི་འདུག་རྩ་བའི་ལོ་ན་ལྔ་བཅུ་ང་བདུན་ལ་སོན་པའི་ཆིན་ཁང་ནི་སྲིད་འཛིན་ཞི་ཅིན་ཕིང་གི་བློས་ཐུབ་ཀྱི་ཕྱོགས་གཏོགས་ཤིག་ཡིན་པར་ངོས་འཛིན་བྱས་པ་ལྟར་ཕྱི་སྲིད་ལྷན་ཁང་གི་མགྲིན་ཚབ་པས་ཕྱི་སྲིད་བློན་ཆེན་གཞོན་པ། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་ཝ་ཤིང་ཏོན་དུ་བཅའ་སྡོད་རྒྱ་ནག་གཞུང་ཚབ་པར་བསྐོ་གཞག་དང་དེ་ནས་སྔ་ལོའི་ཕྱི་ཟླ་བཅུ་གཉིས་ནང་རྒྱ་ནག་ཕྱི་སྲིད་བློན་ཆེན་ལ་བསྐོ་གཞག་བྱས་ནས་གོ་གནས་མགྱོགས་པོ་འཕར་ཡོད་ཀྱང་ཟླ་བ་སྔོན་མའི་ཕྱི་ཚེས་ཉི་ཤུ་རྩ་ལྔ་ནས་གར་སོང་ཆ་མེད་དུ་གྱུར་རྗེས་ཟླ་བ་འདིའི་ཚེས་བཅུ་གཅིག་ཉིན་རྒྱ་ནག་གི་ཕྱི་འབྲེལ་ལྷན་ཁང་གི་མགྲིན་ཚབ་པས་ཆིན་ཁང་གི་གཟུགས་གཞི་བདེ་མིན་རྐྱེན་པས་ཁོང་ཨེ་ཤེ་ཡའི་ཆེས་མཐོ་བའི་ལྷན་ཚོགས་སུ་ཞུགས་ཐུབ་ཀྱི་མེད་པས་ཝང་ཡིས་ཁོང་གི་ཚབ་བྱས་ནས་བཅར་རྒྱུ་ཡིན་ལུགས་འགྲེལ་བརྗོད་བྱས་པ་ལས་འཕྲོད་བསྟེན་བདེ་ཐང་གི་གནད་དོན་ཁ་གསལ་བཀོད་མེད་པ་རེད། གཞན་ཡང་འདས་པའི་ལོ་བཅུ་ཕྲག་གཅིག་གི་ནང་རྒྱ་ནག་གཞུང་གི་ཐབས་ཇུས་དང་ཕྱི་འབྲེལ་སྲིད་ཇུས་ལ་ཡང་འགྱུར་བ་ཆེན་པོ་ཞིག་ཕྱིན་པའི་ཁྲོད་རྒྱ་ནག་གཞུང་གིས Wolf Warrior ཞེས་པའི་གདེང་ཚོད་ལྡན་པའི་ཕྱི་འབྲེལ་ཐབས་ཇུས་དེ་རྒྱལ་སྤྱིའི་ནང་ལག་བསྟར་ཇི་ལྟར་བྱེད་ཀྱི་ཡོད་པ་སོགས་ཀྱི་སྐོར་འདི་ག་རླུང་འཕྲིན་ཁང་ལ་བོད་རང་དབང་སློབ་ཕྲུག་ཚོགས་པའི་ལས་འཆར་ངེས་སྟོན་པ་འཆི་མེད་ལྷ་མོ་ལགས་ཀྱིས་འདི་ལྟར་གསུངས་ཀྱི་འདུག། ཨོ་ཨ་ནི། དམིགས་བྱའི་རྟགས་ཁོ་རང་ཇའོ་ལི་ཅན་དེ་ས་ཚབ་དེ་ཁོ་རང་གི།

ཅིག་བཤད་སྟངས་མ་འདྲ་བ་ཞིག་སྲིད་ཇུས་གསར་པ་ཅིག་གླེང་འགྲོ་གི་རེད་བསམ་གྱི་འདུག། ཡང་སྤེན་ན་གནས་སྡོད་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཞིབ་འཇུག་པ་དང་བོད་དོན་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས་རྒྱ་ནག་གི་སྲིད་འཛིན་ཞི་ཅིན་པིང་ཕྱི་ལོ་ཉིས་སྟོང་བཅུ་གཉིས་ལོར་གུང་ཁྲན་ཏང་གི་སྤྱི་ཁྱབ་དྲུང་ཆེར་བདམས་ཐོན་བྱུང་བ་ནས་བཟུང་རྒྱ་ནག་དམར་ཤོག་ཚོགས་པའི་འཐབ་ཕྱོགས་གཅིག་གྱུར་ཟེར་བ་དེ་རྒྱ་སྐྱེད་དང་འགན་དབང་ཆེ་རུ་བཏང་ཡོད་ལྷག་པར་དུ་རྒྱ་ནག་འཐབ་ཕྱོགས་གཅིག་གྱུར་ཁང་གིས་རྒྱ་ནག་ཕྱི་ནང་གཉིས་སུ་ལས་དོན་སྤེལ་ཕྱོགས་དང་ལྷག་པར་དུ། བོད་དང་ཤིན་ཅང་གི་གྲངས་ཉུང་མི་རིགས་ལ་ཡང་དྲག་གནོན་ཆེན་པོ་བྱས་ཡོད་པར་གསུངས་ཀྱི་འདུག། ཐང་པ་གི་ད་ང་རྒྱའི་དེའི་གཅིག་ནི་ཨ་ནི་ཁོ་ཤི་རྗེས་ལ་ད་ཁོ་རང་ཚོ་ལག་པ་ཐར་ཤོར་ཅིག་ཅིག་གི་སྒྲིག་འཛུགས་དེ་ཤུགས་ཆེ་རུ་གཏོང་ཡ་དེ་ད་ཉིས་སྟོང་ནས་བྱུང་འདུག་ད་ཡིན་ན་ཡང་ཤི་ཅིན་ཕིང་གི་དབང་ཆ་ཟིན་པ་ནས་བཟུང་སྟེ་དེ་དཔེ་དེ་ཤུགས་ཆེ་རུ་ཞིག་བཏང་འདུག་ད་ཤུགས་ཤུགས་ཆེ་རུ་གཏོང་འདུག་ཟེར་ད་ག་ཟེར་ལས་ཀ་ཙམ་མ་རེད་ལོ་རེ་བཞིན་གྱི་ཁོ་རང་ཚོ་དངུལ་རྩིས་ཀྱི་འགྲོ་སོང་དང།

ད་ལྟ་ཨ་རིའི་མི་ནི་སོ་ཊ་མངའ་སྡེ་ནས་ཁྲིམས་རྩོད་པ་ངག་དབང་སྒྲོལ་དཀར་ལགས་དེ་རིང་ང་ཚོའི་ལས་རིམ་ཐོག་ལ་ཡར་དུས་ཚོད་བཏོན་པར་ཐུགས་རྗེ་ཆེ་ཞུ་གི་ཡིན་ཐོག་མ། བཀྲ་ཤིས་བདེ་ལེགས་ཐུགས་རྗེ་གནང་དོན་གྲུབ་ལགས། ལའོ་ངག་དབང་སྒྲོལ་དཀར་ལགས་ད་ལྟའི་སྲིད་འཛིན་ཇོ་བའི་ཏྲིན་གོང་ལ་ཡང་སྲིད་འཛིན་ཟུར་པ Donald Trump སྐབས་ལ་ད་ཕྱི་མི་གྲངས་ཚད་ལ་ཡང་ཚད་བཀག་བྱས་རེད་ཨེ་ནི་ཡིག་ཆ་མེད་པའི་ཕྱི་མི་ཕྱིར་འབུད་བཏང་ཡས་ད་འདི་ཕྱོགས་ཡོངས་ནས་གང་ལྟར་དམ་དྲག་གི་རྣམ་པ་ཆེན་པོ་ཅིག་བྱུང་ཡོད་རེད། སྲིད་འཛིན་ཇོ་བྷའི་དྲན་དང་ཨེ་ནི་གཞི་རྩའི་དམངས་གཙོ་ཚོགས་པ་དེ་དུས་རྒྱུན་ཕྱི་མིའི་ཐོག་ལ་ཡ་ཕྲན་བུའི་གུ་བཤངས་ཡོད་པ་ཞིག་ལ་ཡང་ངོས་འཛིན་དེ་ཡོད་དུས་དེ་འདི་ཇོ་བྷའི་དྲན་ཁོ་རང་ད་སྲིད་འཛིན་ཆགས་རྗེས་ད་ལོ་གཉིས་ལྷག་ཙམ་ཞིག་འགྲོ་གི་ཡོད་རེད་དེའི་བར་ར་དེ་ལ་ཡང་ཕྱི་མིའི་གནས་སྟངས་ཐོག་ལ་ཡང་ཁྲིམས་ལ་དངོས་སུ་འགྱུར་བ་བཏང་མ་ཐུབ་པ་ཡིན་པ་ནས་སྲིད་འཛིན་རང་གི་ཐག་གཅོད་གནང་བྱས་ཏོག་ཙམ་གུ་བཤངས་ཕྱིན་པའི་རྣམ་པ་ག་རེ་ཞིག་ཡོད་ན།
ལགས་སོ། དང་པོ་དེ་སྲིད་འཛིན Trump སྐབས་སུ་ལ་ནད་ཡམས་དུས་ཚོད་དེ་ལ་སླེབས་དེ་དུས་སྐབས་སུ་ལ་འགྱུར་བ་ག་ལ་གང་འཚམ་ཞིག་བྱུང་ཡོད་རེད་བ། ད་ངེད་ཀྱིས་ཚང་མ་ད་འགྲེལ་བཤད་རྒྱག་གི་དུས་ཚོད་ཡོད་རེད་ཡོད་མ་རེད་ཡིན་ནའི་ག་རེ་ག་རེ་བྱུང་ཡོད་རེད་ཟེར་ན་ཧན་ད་ཡིག་ཆ་ག་རེ་ཞུས་པ་ཡིན་ནའི་ཆ་ཚང་དུས་ཚོད་རྒྱུན་རིང་པོ་འགོར་ཡས་ད་དེ་འདྲ་བྱུང་དེ་ནས་ཧན་ད་ཨ་རི་ལ Green Card ཨ་རི་ལ་བསྡད་ཆོག་ཡས་ཀྱི་ཡིག་ཆ་དེ་ཞུས་ཡས་དེ་མི་ཚང་མ་ཡིན་གཅིག་མིན་གཅིག་ཁོང་ཚོ་གི Immigration གི་ལས་ཁུངས་ལ Interview ངོས་ཀྱི་ཐག་གཅོད་རྒྱུ་བྱུང་ཡོད་རེད་གཞན་སྔན་མ་དེ་བ་ལ་ཡང་ལས་ཀ་ཐོག་ནས Green Card རག་གི་ཡོད་ན་ཡང Interview དེ་ཚོ་འགྲོ་དགོས་མ་རེད་དེ་མ་ཡིན་པ་ཨ་རི་ནང་ལ་ཡོང་ཡས་བཀག་ཡག་གི་ཐབས་ཤེས་ཀྱི་ཤུགས་ཆེན་པོ་ཅིག་ཐབས་ཤེས་བྱས་ཡོད་ག་ཚོད་སྲིད་འཛིན Trump སྐབས་སུ་ལ་རེད་འོ་དེ་དུས་ད་ནད་ཡམས་དེ་སྐབས་སུ་ལ།

ནང་ལོགས་ལ་འཛུལ་ཐུབ་ཀྱོག་དེ་ཚོ་དཔེ་ཁོ་རང་བཙོན་ཁང་ནང་ལ་རྒྱུན་རིང་པོ་དཔེ་མ་སྲིད་བཞག་ཡོད་རེད་སྤུ་གུ་དེ་ཚོ་ཕ་མ་ནས་ཁ་ཁ་བཟོས་དེ་འདྲས་མང་པོ་ཅིག་ད་གནས་ཚུལ་བྱུང་ཡོད་རེད་བ། ད་ལྟ་སྲིད་འཛིན་ཧན་ད་བའི་ཏིན་མཆོག་སླེབས་དུས་སྐབས་སུ་ལ་ཕྱི་ནས་མི་ཨ་རི་ནང་ལོགས་ཡོང་ཡས་ཀྱི་དེ་ཚོ་སྒྲིག་གཞི་ཐོག་ནས་འགྱུར་བ་བཏང་ཡས་ལ་དཔེ་ཁག་པོ་ཆགས་བསྡད་ཡོད་རེད་གྲོས་ཚོགས་ནང་ལོགས་ལ་ཡིན་ནའི་ད་འགྱུར་བ་ཐེབས་ཡས་ད་འགྱུར་བ་ག་ལེ་ག་ལེ་ཐེབས་འགྲོ་གི་རེད།

གྲྭ་པ་དང་བླ་མ་དང་དེ་རྗེས་ཁོང་ཚོ་དེ་ཨ་རི་ལ་ད་ཆོས་ཚོགས་ཐོག་ནས་ཨར་བྷི་ཟ་ལ་ཡོད་རེད་ཨར་བྷི་ཟ་དེ་ད་དེང་སང་མགྱོགས་པོ་ཞུ་རྒྱུ་འགྲོ་འདུག་རེད་ད་ཡང་ག་རེ་ཟེར་ཨར་བྷི་ཟ་དེ་ཚོ་ཡང་ག་རེ་ཟེར Green Card གི་ལམ་ཁ་འགྲོ་ཡས་ཅིག་ཡོད་རེད་ད་འོང་དེ་བས་ད་ལྟའི་སྲིད་འཛིན་ད Biden གི་སྐབས་སུ་ལ་དེའི་དུས་ཚོད་དེ་དཔེ་མ་སྲིད་མང་པོ་སྒུག་དགོས་ཡག་གི་དེ་འདྲའི་འགྲོ་ཅིག་ཆགས་བཞག། ནས། ད་ལྟ་ལས་ཀ་ཐོག་ནས་རྒྱ་ནག་ཕྱོགས་དང་རྒྱ་གར་ཕྱོགས་དེ་པ་ནས་ཡོང་མཁན་དེ་ཚོ་ལོ་མང་པོ་དཔེ་འགོར་ཡས་ཀྱི་དེ་འདྲའི་གནས་ཚུལ་ཆགས་བསྡད་བཞག། ད་དེ་དང་འབྲེལ་བྱས་དེ་འདྲ་ཁྱེད་རང་གི་བོད་པའི་ཆོས་ཚོགས་དང་དེ་ཚོ་གསུངས་སོང་ད་ཨ་རིའི་ནང་ལ་ཡང་བོད་པ་ཡིག་ཆ་ཞུ་མཁན་མང་ཆེ་བ་ཅིག་ཆབ་སྲིད་སྐྱབས་བཅོལ་ཞུ་མཁན་མང་པོ་ཅིག་ཡོད་རེད་ཨ་ད་དེ་འདྲའི་ཐོག་ནས་ཆབ་སྲིད་སྐྱབས་བཅོལ་ཞུ་ཕྱོགས་ཐོག་ལ་ཡང་བའི་ཏིན་གཞུང་གིས་གུ་ཡངས་རུ་བྱས་ཡོད་པས་ན་ཨེ་ནས་རྩ་བའི་འདི་གི་བརྒྱུད་རིམ་དེ་ཆབ་སྲིད་སྐྱབས་བཅོལ་ཞུ་བའི་ན་སྙན་ཞུ་རྒྱབ་པ་ནས་ཆེ་ཡིན་ན་མཐའ་མའི་ཐག་གཅོད་བྱེད་ཡས་བར་དུ་ལ་ཡ་དུས་ཚོད་འགོར་ཡས་ག་འདྲ་ཡོད་པ་ཡིན་ན། ལགས་སོ་སྐྱབས་བཅོལ་དེ་ད་ཨ་རི་ནང་ལོགས་རྙོག་དྲ་ཆེ་ཤོས་འདྲ་ཅིག་ཆགས་འགྲོ་གི་ཡོད་རེད་ག་རེ་ཟེར་ན། རྒྱལ་ཁབ་ག་པ་ག་ས་ནས་སླེབས་དེ་ནས་ཨ་རི་གི་ལྷོ་ཕྱོགས་ས་མཚམས་དེ་ནས་མི་མང་ཆེ་བ་སླེབས་རིན་གོ་ར་ཏག་དེ་ད་གིན་ཞུས་པ་ནང་བཞིན། སྲིད་འཛིན Trump སྐབས་སུ་ལ་ཁོང་ཚོ Title Forty Two ཟེར་ཅིག་ཡོད་རེད་པ་མ་གི་མི་མང་པོ་ཅིག་ཧན་ད་ལྷོ་ཕྱོགས་ནས་ཡར་སླེབས་འོང་དུས་མང་ཆེ་གི་ད་སྐྱབས་བཅོལ་ཞུ་བར་སླེབས་ཀྱི་ཡོད་ར་རེད་ལ་ད་ཁོང་ཚོ་འོང་དེ་ག་ཡས་ལ

ད་ལྟ་དམ་རུ་བཟོས་ཏེ་མདོར་བསྡུས་ཀྱིས་ཞུ་བ་འདྲ་བྱས་ན་ཨ་རིའི་ནང་ལོགས་ལ་སླེབས་མཁན། ལྷོ་ཕྱོགས་ཀྱི་ས་མཚམས་དེ་ནས་ཡོང་མཁན་དེ་ཚོ་ཞུ་གི་ཡོད་རེད་པ། ལྷོ་ཕྱོགས་མེག་སི་ཁོ་ཐོག་ནས་བོད་པ་དེ་འདྲ་ཡོང་མཁན་ཡོད་རེད་མི་རིགས་འདྲ་མི་འདྲ་བའི་ཐོག་ར་ཨེ་ཤི་ཡ་ལུང་པ་འདྲ་བ་དེ་ཚོ་ཁོང་ཚོ་མེག་སི་ཁོ་ནས་ཡོང་མཁན་མེག་སི་ཁོ་ནས་མ་གི་ལྷོ་ཕྱོགས་ས་མཚམས་དེ་ནས་ཡོང་ཁོང་ཚོ་དེ་འདྲ་བྱས་ནས་ཡོང་མཁན་དེ་ཚོ་ཡིན་ན་སྤྱི་ཟླ་ལྔ་བའི་ཏ་རིག་བཅུ་གཉིས་ནས་ས་མཚམས་ནས་སླེབས་མཁན་དེ་ཚོ་ཡིན་ན་ཨ་རིའི་ནང་ལོགས་ལ་ཡོང་དུས་སྐབས་སུ་ལ་སྐྱབས་བཅོལ་ཞུ་བ་ཡིན་ན་ལམ་ཁ་ཅིག་ག་རེ་ཁག་པོ་བཟོས་ཡོད་རེད་ཟེར་ན། སོ་སོའི་ལུང་པ་ནས་ཨ་རིའི་ས་མཚམས་བར་དུ་སླེབས་སླེབས་བར་དུ་ལུང་པ་ག་པར་འགྲོ་བ་ཡིན་ནའི་ལས་དེ་ཚོའི་ལུང་པ་ལ་སྐྱབས་བཅོལ་ཞུ་བའི་གྱི་དཔང་རྟགས་སྟོན་དགོས་ཡོད། སྐྱབས་བཅོལ་ཞུ་དུས་དཔང་རྟགས་སྟོན་དུས་སྐབས་སུ་ལ་གི་སྐྱབས་བཅོལ་མ་རག་བའི་གྱི་དཔང་རྟགས་ཅིག་སྟོན་དགོས་ཡོད། ཨ་ནི་གཞི་ནས་ཨ་རི་སླེབས་དུས་སྐབས་སུ་ལ་ཨ་ནི་སྐྱབས་བཅོལ་ཞུ་ཡས་ཡོད་རེད་ལབ་ནས། ད་འོང་དེ་ཟེར་ན་དཔེ་ཆ་བཞག་པ་ཡིན་ན་ད་བོད་པ་ཁ་ཤས་ཡང་བོད་རང་ནས་སླེབས་མཁན་དེ་འདྲ་ཡོང་གི་འདུག་པ་ཁོ་རང་ཚོ་མ་གི South America ལྷོ America ག་ས་ནས་རྒྱལ་ཁབ་ཁ་ཤས་ནས་ཡོང་གི་འདུག་པ་ཨ་ནི་ཁོང་ཚོ་བ་སུ་ཇུས་ཝཱ་ར་མ་ལ། མེག་སི་ཀོ། ཧོན་ཏུ་རཱས། རྒྱལ་ཁབ་མང་པོ་ཅིག་ཡོད་རེད་པ། དེ་ཚོ་ཚང་མ་ཐོག་ནས་བརྒྱུད་དེ་ཨ་ནེ་མེག་སི་ཀོ་སླེབས་བྱས་ནས། ཨ་ནེ་གཞི་ནས་མེག་སི་ཀོ་ན། ཏེག་སཱས་ཡིན་ན་རེད། ཨེ་རེ་ཛོ་ན་འདྲ་བ་ཡིན་ན་རེད། དེ་ཚོ་སླེབས་དུས་སྐབས་སུ་ལ་ད་དེང་སང་ག་རེ་དགོས་རེད་ལབ་ན་དཔང་རྟགས་དགོས་རེད་ལུང་པ་དེ་ཚོ་ཆ་ཚང་ལ་འགྲོ་ཡིན། དེ་ཚོ་ལ་ཨ་སྐྱབས་བཅོལ་ཞུས་ཡིན། སྐྱབས་བཅོལ་རག་མ་སོང། ད་ང་ཨ་རི་ལ་སླེབས་ནས་སྐྱབས་བཅོལ་ཞུ་གི་ཡོད་ཟེར་ནས། ད་དེ་དཔེ་ཁོ་རང་ཁག་པོ་དཔེ་ཞིག་ཆགས་ཡོད་རེད་དུས་ཚོད་མང་པོ་ཅིག་འགོར་གྱི་རེད་དེ་འདྲ་བྱས་ལ། ད་ལམ་ཁ་དེ་དཔེ་ཁོ་རང་ཁག་རུ་བཟོས་རེད་ཡིན་ནའི་སྐྱབས་བཅོལ་ཞུ་བའི་ལམ་ཁ་དེ་ལ་ད་ལྟའི་གི་སྲིད་འཛིན་གྱིས་ཁོ་རང་གི་ད་འགྲོ་སྟངས་ལ་ཨ་རི་ལ་མི་ཡོང་ཡས་ཀྱི། ཁྲིམས་ཐོག་ཐོག་ནས་ཡག་པོ་བྱས་ནས་འགྲོ་ཡས་ཀྱི་ལམ་ཁ་ཅིག་བཟོས་ཡོད་ལབ་ཀྱི་ཡོད་རེད་སྐྱབས་བཅོལ་ལྷོ་ཕྱོགས་ཐོག་ནས་ཡོང་ཡས་ལ། ཁག་ག་བཟོས་ཡོད་རེད་ཡིན་ནའི་ཁོ་རང་གི་ད་ལྟ Humanitarian Parole ཟེར་གྱི་རེད་ར Humanitarian Parole ལབ་ན་ད་མི་རྒྱལ་ཁབ་ལ་དཀའ་ངལ་འཕྲད་མཁན་དེ་ཚོ་ལ་ཨ་རི་ནང་ལོགས་ཡོང་ཡས་ཀྱི་ཁྱུག་ཙམ་རིང་གི་ཨ་རི་ལ་བསྡད་ཆོག་ཡས་ཀྱི་ཡིག་ཆ་ཞིག་སྒྲིག་གི་ཡིན་ཟེར་ན་ད་སྐྱབས་བཅོལ་འདྲ་བོ་འདྲ་ཅིག་ཆགས་འགྲོ་གི་ཡོད་རེད་ཡིན་ནའི་འོང་དེ་དཔེ་གཏན་འཇགས་འདྲ་ཅིག་མ་རེད་ཨེ་འོང་དེ་འདྲ་ཨ་ནི་ཀྱི་རྒྱལ་ཁབ་མང་པོ་ཅིག་ལ་ཁོ་རང་གི་གོ་སྐབས་དེ་སྤྲད་ཚར་ཡོད་རེད། དེ་ནས་ང་འགྲོ་ལ་ཏོག་དབྱིབས་ནད་ཡམས་དེ་ཉིས་སྟོང་ཉི་ཤུ་ནས་བྱས་ཉིས་སྟོང་ཉི་ཤུ་རྩ་གཉིས། བར་དེ་ལ་ཡང་ད་འཛམ་གླིང་ཡུལ་གྲུ་གང་ས་ལ་ཡང་གནམ་གྲུ་འཕུར་སྐྱོད་བྱས་མ་ཐུབ་པ་ད་ལྟ་འདི་འདྲའི་གི་གནས་སྟངས་ཅིག་ཆགས་གནས་སྟངས་འདི་འདྲའི་ཅིག་འོག་ནས་ད་དཔེར་ན་ཨ་རིའི་ནང་ལ་ཡང་འཛུལ་ཞུགས་བྱེད་མཁན་དེ་ཚོ་ཡིན་པ་ན་སོ་སོའི་རྒྱལ་ཁབ་ནང་ལ་སྒུག་ཐོ་རིང་པོ་ཞེ་པོ་ཆགས་བྱས་དཔེར་ན་གསར་འགྱུར་བརྒྱུད་ལམ་ཁག་གི་གནས་ཚུལ་ནང་བལྟས་པ་ཡིན་ན་ད་རྒྱ་གར་ནས་ནང་མི་ད་འབྲེལ་གྱི་ཐོག་ནས་ཡོང་གི་ཡོད་ན་རེད་ཡུལ་སྐོར་སྤྲོ་འཆམ་གི་ཐོག་ནས་ཡོང། ཡོང་གི་ཡོད་ནི་རེད་གང་ལྟར་འདི་ཚོ་སྒུག་ཐོ་རིང་ཐག་ཆོད་བྱས་ཨ་རིའི་གཞུང་ཚབ་ལ་ཡ་ད་བྷ་གའི་བཅར་འདྲི་ཞུ་དགོས་པ་ཨིན་ཏར་བྷིའུ་འདི་ཚོ་རག་ཡས་ལ་ཡ་ལོ་གཉིས་ཀྱི་དུས་ཚོད་འགོར་གཞི་ཆེན་པོ་འདི་འདྲས་ཡིན་པ་ཅིག་གསུངས་བཞག་ཡིན་ནའི་ཨ་རིའི་གཞུང་གིས་ངེད་ཅག་ད་འདི་ཚོ་ལྷོད་རུ་བཏང་ཡས་ཆེད་དུ་འཛམ་གླིང་ལུང་པ་མང་པོ་ཅིག་ནས Consulate གི Visa སྡེ་ཚན་གྱི་ལས་བྱེད་མང་པོ་ཅིག་ཕར་རྒྱ་གར་བཏང་བྱས་ད་སྒུག་ཐོ་འདི་ཚོ་ཉུང་རུ་བཏང་གི་ཡིན་འདི་འདྲས་ཅིག་གསུངས་བཞག་ད་འདི་འདྲས་ཀྱི་ཐོག་ནས་ཏོག་དབྱིབས་ནད་ཡམས་འདི་གིས་ཨ་རིའི་ནང་ལ་ཡང་ཕར་འགྲོ་ཚུར་འོང་བྱེད་ཕྱོགས་ཐོག་ནས་ཕྱི་མིའི་གནས་སྟངས་སྒང་ལ་ཡང་དོ་ཕོག་ག་རེ་བྱུང་ཡོད་ན། རེད། ནད་ཡམས་འགོ་ཚུགས་དུས་སྐབས་སུ་ལ Interview མང་པོ་དཔེ་ཁོང་ཚོ་གིས་ཕྱིར་འཐེན་བྱས་ར། ཨ་ནི་ཕྱིར་འཐེན་བྱེད་དུས་སྐབས་སུ་ལ་མི་མང་ང་མང་ང་སྒུག་མཁན་སྒུག་དགོས་ཁེལ་བསྡད་ཡོད་ར། ཨ་ནི་ནད་ཡམས་དེ་ག་ལེ་འཇམ་འགྲོ་དུས་སྐབས་སུ་ལ། ལས་ཁུངས་དེ་ཚོ་སྒོ་ཕྱེ་དུས། མི་སྒུག་མཁན་ཚང་མ་ཧ་ད་ད་ཁོ་རང་ཚོ་གི Interview གཉེར་ནས་ཕྱིར་འཐེན་བྱས་ཀྱོག་དེ་ཚོ་ཁོང་ཚོ་ད་བང་རིམ་བཞིན་དུ་སྒུག་ཡོད་རེད་པ། སྔོན་མ་གྲོགས་ཀྱིས་རྩིས་བ་གྲོགས་ཀྱིས་ན་ལས་ཁུངས་ཨ་རི་གི་གཞུང་ཚབ་ནང་ལོགས་ལ་ཉི་མ་ལ་མི་བརྒྱ་བརྒྱ Interview བྱེད་ཀྱི་ཡོད་ན་ད་ཁ་སང་ནད་ཡམས་དེ་ཐོག་ནས་ཁོང་ཚོ་གི་མི་མང་པོ་མང་པོ་ཡོང་མ་ཆོག་པའི་ཆེད་དུ་ཡང་ག་ལེ་ག་ལེ་ད་མི་ཉུང་རུ་ཉུང་རུ་འགྲོ་གི་འདུག་བྱས་ད་དེང་སང་ཏོག་ཙམ Interview ད་མང་པོ་བྱེད་ཀྱི་འདུག།

ད་དེང་སང་ལོ་གཉིས་ཙམ་སྒུག་གི་འདུག Green Card འདི་ནར་ད་ལྟ་ཨ་རིའི་མི་སེར་ཡིན་ན་ཨ་ནི་དེ་མགྱོགས་པ་འདུག་འགྱུར་བ་ཆེ་ཤོས་འོ་འདི་མཐོང་གི་འདུག་ར་ང་ཚོ་ད་བོད་པ་གི་རེ་བས་ཀྱི་ད་ཞུ་བ་འགྲོ་བཞིན་ན། ཐོད་པ་སྟེ་ཞུ་བ་འགྲོ་བཞིན་ན་རེད་ད་ད་ཨ་རིའི་ནང་ལོགས་ལ་ཕྱིན་ནས་མི་མང་ང་ཅིག་བསྡད་ཚར་འགྲོ་གི་ཡོད་རེད་ཨ་ནི་ཁོང་ཚོ་ལ་ཁ་ཤས་ཡིག་ཆ་མེད་ནས་སྡོད་མཁན་ཡོད་རེད་ཡིན་ནའི་ངས་དོན་ཚན་གཉིས་ཤིག་ཞུས་ན་བསམས་སོང་དང་པོ་དེ་ང་ཚོ་གི་སྤྱི་ཚོགས་བོད་པ་ནང་ལོགས་ལ་ད་ཡིག་ཆ་མེད་ནས་མི་གང་ལ་གང་འཚམས་ཅིག་ཡོད་རེད་ཁོང་ཚོ་རྟག་པར་ཞིག་ད་སྐྱབས་བཅོལ་ཐོག་ནས་འགྲོ་ཡས་ཅིག

ད་ནག་ཚོང་བྱས་ནས passport དེ་ཚོ་ཁོང་ཚོ་ཉོ་གི་འདུག་པ། ངས་འདི་གི་ལམ་ཁ་དེ་དཔེ་མི་སྲིད་ཁ་སང་ང་རང་ཚོ་གི་མི་མང་པོ་ལ་འཐུས་ཤོར་ཤོར་གྱི་འདུག་བསམ་གྱི་འདུག་ར་ཧ་མ་གོ་བ་བྱས་ནས་ག་ཅི་གནང་ན passport དེ་ཡིན་གཅིག་མིན་གཅིག་དགོས་མ་རེད་རང་གི་མེད་ན་ག་ཡོད་མ་རེད་ར་བོད་པ་དེ་ཚོ་དམིགས་བསལ་གྱི་ཕ་ཡུལ་ལ་བཞུགས་མཁན་དེ་ཚོར་ད passport མེད་ནས་ཨ་རིའི visa རག་ཐུབ་ཀྱི་ཡོད་རེད་ལམ་ཁ་དེ་ཡོད་རེད་ར། ངས་ཟླ་ཉིན་ནང་མི་གཅིག་ལ་རོགས་པ་བྱེད་ཐུབ་སོང་ར passport མེད་ནས་ཤུ་གུ་གཅིག་ལ་བི་ཟ་སྤྲད་ཨ་ནི་ཨ་རི་ལ་སླེབས་ཐུབ་རེད་ངེད་ཀྱིས་ད་ཞུ་ཡས་ལ་ད་ཕ་ཡུལ་ལ་ཡོད་པ་འདྲ་བ་ཞིག་ན་ཁོང་ཚོ་གིས་མི་ཚེ་གང་ཚེ་པེ་ཤ་བསགས་རྒྱུ་དེ་འདྲའི passport རྫུན་མ་ཅིག་བཟོ་ཡས་ལ་ཨ་རི་ལ་ཡོང་ཐུབ་ཡས་ཀྱི་ཐབས་ཤེས་བྱེད་ཀྱི་འདུག་དེ་འདྲའི་མེད་པའི་ཆེད་དུ passport waiver ལབ་དགོས་ར passport མེད་ནས་ཁོང་ཚོ་གིས་ཤུ་གུ་ལ་བི་ཟ་ཞུ་ཡས་ད་དེ་འདྲའི་གི་ལམ་ཁ་ཅིག་ཡོད་རེད་འོ་དེ་ཚོ་བོད་པ་ཚོ་ཡང་ཧ་གོ་ཡས་དེ་གལ་ཆེན་པོ་ཞིག་འདུག་བསམ་གི་འདུག་འོ་དེ་ངས་དེ་གོ་སྐབས་དེ་ལེན་ནས་ཞུ་ཡས་བྱུང་སོང།